ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་བཅུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གསུམ་པའི་ཚེས་བརྒྱད་གཟའ་ལྷག་པའི་དགོང་དྲོའི་ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ནས་བཀོད་སྒྲིག་གནང་བའི་ཐོག་གསར་འགྱུར་སྙན་སྒྲོན་ཞུ་མཁན་རིན་འཛིན་ཆོས་སྒྲོན་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སོག་པོའི་ཁལ་ཁ་རྗེ་བཙུན་དམ་པའི་མཆོག་སྤྲུལ་རིན་པོ་ཆེ་སོགས་སོག་རིགས་ཀྱི་གདུལ་བྱ་གཙོ་བོར་གྱུར་པའི་དད་ལྡན་ཆོས་ཞུ་བ་ཚོར་བདེ་མཆོག་ནག་པོ་སྤྱོད་པའི་ལུགས་ཀྱི་བཀའ་དབང་གི་སྟ་གོན་གནང་ཡོད་པ་སོགས་རྒྱལ་སྤྱིའི་གསར་འགྱུར་ཁག་དང། ཡང་ཁེ་ན་ཌའི་གྲོང་ཁྱེར Toronto ན་ལྷ་ལྡན་སྨོན་ལམ་ཚོགས་ཆུང་ནས་ཉིན་གྲངས་གསུམ་རིང་ལྷ་ལྡན་སྨོན་ལམ་ཆེན་མོ་ཐེངས་དགུ་པ་འཚོགས་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཤེས་ཡོན་སློབ་གསོའི་ལེ་ཚན་ནང་དེང་དུས་ཤེས་ཡོན་སློབ་ཁྲིད་ནང། Critical Thinking། ཞེས་བསམ་བློ་གཏོང་སྟངས་འདྲ་མིན་གོང་འཕེལ་གཏོང་རྒྱུར་ཕན་ཐོགས་དགེ་མཚན་ཡོད་པའི་སྐོར། རིགས་ལམ་དང་དེང་དུས་ཤེས་ཡོན་གྱི་ལམ་ལུགས་གཉིས་ཀར་སྦྱངས་པ་ཆེན་པོ་ཡོད་མཁན། ཨ་མེ་རི་ཀའི California མངའ་སྡེའི Fullerton གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་བསྟན་འཛིན་རྡོ་རྗེ་ལགས་ཀྱིས་གསུངས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་དང་མཇུག་ཏུ ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་འགོ་མ་འཛུགས་པའི་གོང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སོག་པོའི་ཁལ་ཁ་རྗེ་བཙུན་དམ་པའི་མཆོག་སྤྲུལ་རིན་པོ་ཆེ་སོགས་སོག་རིགས་ཀྱི་གདུལ་བྱ་གཙོ་བོར་གྱུར་པའི་དད་ལྡན་ཆོས་ཞུ་བ་ཚོར་བདེ་མཆོག་ནག་པོ་སྤྱོད་པའི་ལུགས་ཀྱི་བཀའ་དབང་གི་སྟ་གོན་སྩལ་གནང་འདུག་འདིའི་སྐོར་ལོ་བྷེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། བོད་མི་གི་དབུ་ཁྲིད་གོང་ས་མཆོག་ལ་སོག་ཡུལ་གི་རྒྱལ་ས་ཨུལ་ན་བཱ་ཏར་དུ་རྟེན་གཞི་ཆགས་པ་དགའ་ལྡན་ཐེག་ཆེན་གླིང་དགོན་པ་གིས་གསོལ་འདེབས་ཞུས་པ་ལྟར། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་གོང་ས་མཆོག་གིས་སྤྱི་ཟླ་གསུམ་པ་གི་ཚེས་པ་བརྒྱད་ཉིན། ཆེད་དུ་བྱ་བའི་གདུལ་བྱ་ཁལ་ཁ་རྗེ་བཙུན་དམ་པ་སྐུ་ཕྲེང་བཅུ་གཅིག་པ་གི་ཡང་སྲིད་དམ་མཆོག་སྤྲུལ་རིན་པོ་ཆེ་སྟེ། དགུང་ལོ་བདུན་ལ་ཕེབས་པ་གི་ཁལ་ཁ་རྗེ་བཙུན་དམ་པ་སྐུ་ཕྲེང་བཅུ་གཉིས་པ་གཙོ་བོར་བྱས་ཏེ། སོག་རིགས་ཀྱི་དད་ལྡན་སེར་སྐྱ་ཉིས་སྟོང་བརྒལ་བར་དཔལ་འཁོར་ལོ་བདེ་མཆོག་ནག་པོ་སྤྱོད་པ་བའི་ལུགས་ཀྱི་བཀའ་དབང་སྟ་གོན་གནང་སོང་ལ། སྐབས་དེར་གོང་ས་མཆོག་ནས་ངོས་རང་ནག་པོ་བ་ལ་འབྲེལ་བ་ཟིག་ཏན་ཏན་ཡོད་པ་གི་བཟོ་འདུག་པ་དང། འཁོར་ལོ་བདེ་མཆོག་ལ་ལཱུ་ནག་དྲིལ་གསུམ་གི་ལུགས་མི་འདྲ་བ་གསུམ་ཡོད་པ་ལས་གྲུབ་ཆེན་ནག་པོ་བ་གི་ལུགས་ཀྱི་དབང་དེ་དཀོན་པོ་ཡིན་པ་དང། ངོས་རང་རང་བཞིན་གྱིས་གྲུབ་ཆེན་ནག་པོ་བ་ལ་སེམས་ཐག་ཉེ་བོ་ཟིག་འདུག་ཅེས་སོགས་ཀྱི་བཀའ་སྩལ་གནང་སོང། ང་རང་ཚོས་ད་བོད་ལ་ཡ་ཨེ་ནི་གསང་སྔགས་ཀྱི་ཆོས་སྐོར་ཡ་དར་སོ་ཆེན་པོ་ཞེ་དྲག་བྱས་རྗེས། འཁོར་ལོ་སྡོམ་པ་རང་ལ་ཆ་བཞག་ན་འཁོར་ལོ་སྡོམ་པ་ལཱུ་ཡི་པ་གྲུབ་ཆེན་ལཱུ་ཡི་པའི་ལུགས། དེ་ནས་གྲུབ་ཆེན་དྲིལ་བུ་པ། ཨེ་ནི་དྲིལ་བུ་ལུས་དཀྱིལ་དང་འདྲ་རེད་པ། ནམ་རྒྱུན་རྣལ་འབྱོར་པས་ཁས་ལེན་བྱས་ནས་ཆག་མེད་འདོན་དགོས་ཡག་དེ་རེད། དེ་ནས་ཨེ་ནི་ནག་པོ་པའི་ལུགས་ཀྱི་དེ་སོགས་ནག་པོ་པ།

བདེ་མཆོག་ནག་པོ་པ། ད། ཨེ་ནི་ད་དབང་གི་སྔོན་འགྲོ་དང་ད་རེས་སྟ་གོན་འབུལ་ཡག་བྱས་འདུག་ས་རེད། གཞན་ཡང་གོང་ས་མཆོག་ནས་ཁོང་གིས་དེ་སྔ་སངས་རྒྱས་ཀྱི་ཆོས་མ་དར་བ་གི་ཡུལ་གྲུ་དེ་འདྲར་ཡང་ཆོས་དར་བར་བྱས་པ་སོགས་སྐུ་ཚེ་ཧྲིལ་བོ་ལ་བསྟན་པའི་ཞབས་འདེགས་ཧུར་ཐག་གནང་བ་ནི་གཞན་ཕན་གྱི་དོན་དུ་གནང་བ་གཟིགས་ལ། དེ་ལྟ་བུའི་བསྟན་པའི་ཞབས་འདེགས་སྒྲུབ་པར་བཅོམ་ལྡན་འདས་ཀྱི་ཡེ་ཤེས་ཀྱིས་གཟིགས་ཏེ་ཐུགས་དགྱེས་པོ་ཡོང་གི་ཡོད་པ་གི་རྟགས་གསལ་པོ་འདུག་ཅེས་སོགས་ཀྱི་བཀའ་སློབ་སྩལ་གནང་གི་འདུག།

སྤྱི་ནོར་གོང་ས་མཆོག་གི་འཁྲུངས་རབས་གསོལ་འདེབས་བྱིན་རླབས་བདུད་རྩིའི་སྤྲིན་ཕུང་དུ། འཁོར་ལོ་སྡོམ་པར་གྲུབ་བརྙེས་བཅུ་གསུམ་ཡུལ་འདྲེན་མཛད་ནག་པོ་སྤྱོད་པར་གསོལ་བ་འདེབས་ཞེས་པ། གྲུབ་ཆེན་ནག་པོ་པ་དང་འཇམ་དབྱངས་ཆོས་རྗེའི་མཚན་ཁོངས་འདིར་འཇུག་དགོས་གོང་ས་སྐྱབས་མགོན་ཆེན་པོའི་བཀའ་སློབ་ལྟར་བཀོད་ཅེས་གསལ་བ་བཞིན། མགོན་པོ་གང་ཉིད་དམིགས་བསལ་གྲུབ་ཆེན་ནག་པོ་སྤྱོད་པའི་སྐུའི་སྐྱེ་བ་བཞི་བ་ཞལ་བཞེས་གནང་གི་ཡོད་པས། ཕྱོགས་འདུས་ཀྱི་དོན་གཉེར་ཅན་རྒྱལ་ཁབ་དང་མི་རིགས་མི་འདྲ་བ་ཧ་ཅང་མང་པོ་ཡོང་ཡོད་པ་ལས། ཁེ་ན་ཌ་རྒྱལ་ཁབ་ཀྱི Christian Sigmund ལགས་ནས་མོ་རང་ལ་བཀའ་དབང་འདི་བཞེས་རྒྱུའི་སྐལ་བཟང་བྱུང་བར།

ཁོ་ཚོ་སོག་རིགས་དད་ལྡན་པ་ཉིས་སྟོང་ཙམ་བཅར་ཡོད་པ་ཚོར་དམིགས་བསལ་དབང་འདི་ཐོབ་རྒྱུ་ཡིན་པར་ཧ་ཅང་གི་དགའ་སྤྲོ་བྱུང་བ་འགྲེལ་བརྗོད་གནང་གི་འདུག། ད་ལྟ་དེ་རྒྱལ་བ་རིན་པོ་ཆེ་རྩ་ལ་ང་ཚོ་དེ་བདེ་མཆོག་ནག་པོ་གི་དེ་རིང་གི་རྗེས་གནང་དེ་ཨེ་ནས་གནང་བ་རེད་ཨེ་ནས་སང་ཉིན་དེ་དབང་ཐོབ་པ་རེད་ཨེ་ནས་ང་ཚོ་དེ་སོག་པོ་ཚང་མ་གི་དཔེ་དམིགས་བསལ་གི་དཔེ་དགའ་པོ་བྱུང་འདུག་དཔེ་དད་པ་ཆེན་པོ་ཞུ་འདུག།
ཡང་སྨན་པ་བཀྲ་ཤིས་བསྟན་འཛིན་ལགས་ནས་ནམ་རྒྱུན་བདེ་མཆོག་གི་བཀའ་དབང་རེ་ཐོབ་མྱོང་ན་ཡང། ནག་པོ་པའི་ལུགས་ཐོབ་མ་མྱོང་བ་རྩ་ཆེན་པོ་ཡིན་པས་སྐལ་བ་བཟང་བོ་ཚོར་གི་ཡོད་པ་དང་ལྷག་པར་རྒྱ་གར་དུ་བདེ་མཆོག་གི་གནས་ཧ་ཅང་མང་པོ་ཡོད་པ་ཚོར། སོ་སོ་སྐབས་དུས་སུ་གནས་སྐོར་ལ་འགྲོ་བཞིན་པ་མ་ཟད། གོང་ས་མཆོག་གིས་དབང་འདི་གལ་ཆེན་དུ་གཟིགས་ཏེ་གནང་བཞིན་པ་གི་ཚོར་བ་བྱུང་ཞེས་འགྲེལ་བརྗོད་གནང་གི་འདུག།

སྤྱི་ཚེས་དགུ་གི་ཉི་མ་དབང་དངོས་གཞི་གནང་གཏན་འཁེལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིན་འཛིན་ཆོས་སྒྲོན་གྱིས་འགོ་འཛུགས་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་གོ་སྒྲིག་འོག་སྲི་ཞུའི་ལས་བྱེད་རྣམ་པས་དེ་རིང། བོད་ནང་སྔ་རྗེས་སུ་སྲོག་བློས་བཏང་གནང་མཁན་ཚོར་རྗེས་དྲན་མཚོན་ཆེད་དུ་མཆོད་འབུལ་སྨོན་ལམ་ཚོགས་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་དོན་བྱུང་བར་གཞིགས་ན་ད་རེས་ཕྱི་ཟླ་གསུམ་པའི་ཚེས་བརྒྱད་ཉིན་མོ་འདི་ནི་དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་དུས་ཚིགས་འདིར་རྒྱ་ནག་གཞུང་ནས་བོད་ནང་བོད་མི་ཚོའི་ཐོག་དྲག་གནོན་གྱི་ཁྲིམས་གཞི་བསྡམས་ཡོད་པ་དང་དེ་ནས་བཟུང་བོད་མི་ཚོའི་ཐོག་འགྲོ་བ་མིའི་མི་སྤྱོད་ལས་འདས་པའི་སྡུག་སྦྱོང་དང་བཙོན་འཇུག་བྱས་པ། བཙོན་ཁང་ནང་འདས་གྲོངས་གྱུར་བ། དེ་དག་གི་ནང་མི་ཚོར་རིམ་པས་སུན་གཙེར་བཟོས་ཏེ་དཀའ་ངལ་དུ་མ་ཞིག་སྤྲད་དང་སྤྲོད་བཞིན་ཡོད་པའི་གནས་སྟངས་ལ། ཕྱི་ཕྱོགས་སུ་ཡོད་པའི་བོད་མི་ཚོས་ཁོང་ཚོའི་བློས་གཏོང་ལ་རྗེས་སུ་ཡི་རངས་དང་གདུང་སེམས་མཉམ་སྐྱེད། ལོ་ལྟར་ཞུ་བཞིན་ཡོད་པ་ལྟར། ད་རེས་ཕྱི་ཟླ་གསུམ་པའི་ཚེས་བརྒྱད་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་བསྟི་གནས་གངས་ཅན་སྐྱིད་གཤོངས་སུ། ཆོས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་སྲིད་སྐྱོང་གིས་དབུས་པའི་སྲི་ཞུའི་ལས་བྱེད་རྣམ་པས་ཉིན་རྒྱབ་ནས་མཆོད་འབུལ་སྨོན་ལམ་གསུང་འདོན་ཞུས་འདུག་སྐབས་དེར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་ཕྱི་ཟླ་དགུ་པ་དང་བཅུ་པ་ད་ག་ནང་བཞིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ཕྱི་ཟླ་གསུམ་པའི་ནང་བོད་ནང་རྒྱ་ནག་གིས་སྲིད་ཇུས་བཟུང་བའི་ཐོག་བོད་མི་རྣམས་ཀྱིས་འདོད་བློ་མེད་པའི་རྣམ་འགྱུར་ཤུགས་ཆེ་བཏོན་པར་བརྟེན་ད་ལྟའི་རང་རེའི་སྤྱི་ཚོགས་ནང་དགུ་བཅུ་གསུམ་ཞེས་པའི་སྒྲིག་འཛུགས་དེ་དག་བཙུགས་དགོས་པའི་དོན་རྐྱེན་དེ་ནས་བྱུང་བ་རེད། ལྷག་པར་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ཕྱི་ཟླ་གསུམ་པའི་ཚེས་བརྒྱད་ཉིན་བོད་མི་རྣམས་ནས་ཞི་རྒོལ་བྱས་པ་དང་རྒྱ་ནག་གཞུང་གི་ངོས་ནས་དམ་དྲག་ནན་པོ་བྱས་ཏེ་མི་མང་ཁག་ཅིག་དམར་གསོད་བཏང་བ་དང་བཙོན་འཇུག་བྱས་པ་བྱ་བ་མང་པོ་ཞིག་བརྩམས་ཡོད་རེད། ཕྱི་ཟླ་གསུམ་པའི་ཚེས་བརྒྱད་ཀྱི་མཆོད་འབུལ་སྨོན་ལམ་འདི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ཕྱི་ཟླ་གསུམ་པའི་ཚེས་བརྒྱད་དང་བསྟུན་ཏེ་བྱེད་ཀྱི་ཡོད་ནའང་བོད་ས་ཤོར་བ་ནས་བཟུང་བོད་མི་རྣམས་ཀྱིས་གདུག་རྩུབ་མྱངས་པ་གཅིག་དང་ལྷག་པར་དུ་བརྒྱད་ཅུ་གྱ་དགུའི་རྗེས་སུ་ཞི་རྒོལ་ཆེན་མོ་ཉིས་སྟོང་བརྒྱད་ལོར་བྱུང་བ་རེད། ད་ལྟ་ཡིན་ནའང་བོད་ནང་རྒྱ་ནག་གཞུང་གི་སྲིད་བྱུས་དང་འབྲེལ་ནས་བོད་མི་རྣམས་ལ་གནོད་འཚེ་མང་དག་ཅིག་ཕོག་གི་ཡོད་སྟབས་ཚེ་འདས་ཡོངས་ལ་བསྔོ་སྨོན་དང་ད་ལྟ་ཡིན་ནའང་བོད་ནང་གི་སྡུག་སྦྱོང་མྱོང་བཞིན་པ་ཡོངས་ལ་ང་ཚོའི་ངོས་ནས་གདུང་སེམས་མཉམ་སྐྱེད་བྱེད་དགོས་པ་དང་ང་ཚོའི་རེ་བར་རྒྱ་ནག་གི་ངོས་ནས་ཡ་ལན་མཚན་ལྡན་ཞིག་བྱུང་བ་ཡིན་ན། རྒྱ་ནག་ལ་འབྲེལ་བ་བྱེད་རྒྱུ་དང་བོད་རྒྱ་དཀའ་རྙོག་སེལ་ཐུབ་པའི་རེ་བ་ཞུ་བཞིན་ཡོད་ཅེས་གསུངས་འདུག། ཡང་སྲིད་སྐྱོང་མཆོག་གིས་མུ་མཐུད་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཇལ་ཁའི་སྐབས་སུ་བཀའ་གནང་ཡ་ལ། ནམ་རྒྱུན་ལོ་གསར་ཚེས་གསུམ་ཉིན་ཟན་རིལ་བསྒྲིལ་གནང་གི་ཡོད། ན་ནིང་ནས་ཟན་རིལ་སྒྲིལ་རྒྱུ་མཚམས་བཞག་སྟེ་ཕྱག་མོ་བསྐྱོན་གྱི་ཡོད་ཅེས་བཀའ་གནང་བའི་སྐབས། ྋགོང་ས་མཆོག་གིས་ཕྱག་མོ་བསྐྱོན་པའི་སྐབས་སུ་རྟགས་དང་མཚན་མ་ཧ་ཅང་ཡག་པོ་འདུག་རྒྱ་ནག་དང་བོད་དུ་སླེབས་ཐུབ་པའི་རེ་བ་ཐུགས་རེ་བསྐྱོན་གནང་གི་འདུག་ཅེས་གསུངས་གནང་འདུག་དེ་འདྲ་ཡིན་དུས་ང་ཚོར་ལས་ཀ་བྱེད་མཁན་ཡོངས་ནས་འགན་འཁུར་ཏེ་ཧུར་ཐག་འབད་བརྩོན་བྱས་པ་ཡིན་ན་དོན་འབྲས་སོན་པའི་རེ་བ་བརྒྱབ་ཆོག་གི་རེད་ཅེས་གསུངས་ཡོད་པ་རེད། ཡང་གསར་འགྱུར་གཞན་ཞིག་ལ། མཉམ་འབྲེལ་རྒྱལ་ཚོགས་ཀྱི་རིག་གཞུང་དང་དཔལ་འབྱོར་སྤྱི་ཚོགས་བཅས་ཀྱི་ཐོབ་ཐང་གི་ཚོགས་ཆུང་ངོས་ནས་འདི་ལོའི་ཕྱི་ཟླ་གཉིས་པའི་ཟླ་དཀྱིལ་ཙམ་ལ་རྒྱ་ནག་གཞུང་གིས་རྒྱལ་ཚོགས་ཀྱི་གན་རྒྱ་དག་ལག་བསྟར་བྱས་ཡོད་མེད་བསྐྱར་ཞིབ་ཐེངས་གསུམ་པ་གནང་སྟེ་ཉེ་ཆར་བསྐྱར་ཞིབ་ཀྱི་མཇུག་སྡོམ་འདོན་སྤེལ་གནང་བའི་སྐབས་རྒྱལ་ཚོགས་ཀྱིས་རྒྱ་ནག་གཞུང་གིས་གན་རྒྱ་ཁག་ལ་བརྩི་མེད་རྡོག་རོལ་བཏང་སྟེ་བོད་དང་ཝི་གུར་ཧོང་ཀོང་མ་ཁའོ་རྒྱ་ནག་སྐམ་ས་ཆེན་པོ་བཅས་ཀྱི་ནང་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་བཏང་འདུག་ཅེས་བཀོད་ཡོད་པ་རེད་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པ་ལྟར་ན། རྒྱལ་ཚོགས་ཀྱི་རྟོག་ཞིབ་ཚོགས་ཆུང་གིས་རྒྱ་ནག་གཞུང་གིས་ཁོར་ཡུག་སྲུང་སྐྱོབ་དང་དབུལ་ཕོངས་ཀྱི་དཀའ་ངལ་སེལ་རྒྱུར་ཁ་གཡར་ཏེ་བཙན་དབང་གིས་བོད་ཀྱི་འབྲོག་པ་རྣམས་གནས་སྤོ་བྱེད་བཅུག་པ་དང་གུན་གསབ་དང་ལྡེང་ངེས་མེད་པར་ཐུགས་འཚབ་དང་སྦྲགས། རྒྱ་ནག་གཞུང་གིས་འཕྲལ་དུ་བོད་ཀྱི་འབྲོག་པ་རྣམས་གནས་སྤོ་བྱེད་མཚམས་འཇོག་དགོས་པའི་ལམ་སྟོན་གནང་འདུག་དེ་དང་ཕྱོགས་མཚུངས་རྒྱལ་ཚོགས་ཀྱི་རྟོག་ཞིབ་ཚོགས་ཆུང་གིས་བོད་ནང་ངལ་རྩོལ་བའི་གནས་སྟངས་སྐྱོ་བོ་ཡོད་པ་མ་ཟད་རྒྱ་ནག་གཞུང་གིས་ངལ་རྩོལ་བ་རྣམས་ཀྱི་གནས་སྟངས་སྐོར་རྟོག་ཞིབ་བྱེད་རྒྱུའི་མཐུན་རྐྱེན་བསྐྲུན་མེད་པ་དང་ལས་ཀ་བྱེད་སར་ངལ་རྩོལ་བ་རྣམས་ལ་སུན་གཙེར་བྱེད་བཞིན་ཡོད་སྟབས་རྒྱ་ནག་གཞུང་ལ་བོད་ནང་གི་ངལ་རྩོལ་བའི་གནས་སྟངས་སྐོར་རྟོག་ཞིབ་ཀྱི་མཐུན་རྐྱེན་བསྐྲུན་དགོས་པའི་སློབ་སྟོན་དང་ད་ག་ནང་བཞིན་རྒྱ་ནག་གཞུང་གིས་བོད་ནང་གཏན་འཇགས་སློབ་གྲྭ་ཁག་བཙུགས་ཏེ་བོད་ཀྱི་རིག་གཞུང་དང་སྐད་ཡིག། རྩིས་མེད་རྡོག་རིལ་གཏོང་བཞིན་ཡོད་སྟབས་རྒྱ་ནག་གཞུང་གིས་གཏན་འཇགས་སློབ་གྲྭ་ཁག་མཚམས་འཇོག་བྱས་ཏེ་སྒེར་གྱི་སློབ་གྲྭ་ཁག་རྒྱག་བཅུག་དགོས་པའི་སློབ་སྟོན་ཡང་གནང་ཡོད་པ་རེད། ད་ག་ནང་བཞིན། རྒྱལ་ཚོགས་ཀྱི་རྟོག་ཞིབ་ཚོགས་ཆུང་གིས་རྒྱ་ནག་གཞུང་གིས་བོད་ནང་དགོན་སྡེ་ཁག་གཏོར་བཤིག་བཏང་སྟེ་བོད་མི་རྣམས་ལ་ཆོས་ལུགས་ཀྱི་བྱེད་སྒོ་ཁག་སྤེལ་བཅུག་གི་མེད་སྟབས་རྒྱ་ནག་གཞུང་ལ་དགོན་སྡེ་ཁག་སླར་གསོ་བྱེད་བཅུག་དགོས་པའི་སློབ་སྟོན་ཡང་གནང་འདུག་སུད་སི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་རྒྱལ་ཚོགས་ཀྱི་བསྐྱར་ཞིབ་ཚོགས་འདུར་མཉམ་ཞུགས་ཀྱིས་བོད་དོན་སྐོར་སྙན་ཐོ་ཞིག་ཕུལ་ཏེ་རྒྱལ་ཚོགས་ཀྱིས་སློབ་སྟོན་གནང་བ་ལྟར་རྒྱ་ནག་གཞུང་གིས་དུས་ཐོག་ལག་བསྟར་བྱེད་རྒྱུའི་རེ་བ་ཡོད་ལ། རྒྱལ་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ནས་ཀྱང་སློབ་སྟོན་གནང་བ་ལྟར་རྒྱ་ནག་གཞུང་ལ་ངེས་པར་ལག་བསྟར་བྱེད་བཅུག་འོས་པའི་འབོད་སྐུལ་ཞུས་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཟུར་པ་འབུམ་རམས་པ་བློ་བཟང་སེང་གེ་མཆོག་ཨ་མི་རི་ཀའི་ཧ་ཝར་གཙུག་ལག་སློབ་གཉེར་ཁང་དུ་སྙན་གྲགས་ཆེ་བའི་ཚ་ཨེའི་གཏམ་བཤད་ཀྱི་ལས་རིམ་ནང་གཏམ་བཤད་གནང་རྒྱུའི་མགྲོན་འབོད་ཞུས་འདུག་དེ་ཡང་སྲིད་སྐྱོང་ཟུར་པ་འབུམ་རམས་པ་བློ་བཟང་སེང་གེ་མཆོག་གིས་སྤྱི་ཚོགས་དྲ་ལམ་ངོ་དེབ་ནང་གནས་ཚུལ་བཀོད་པ་ལྟར་ན། ཨ་མི་རི་ཀའི་གྲོང་ཁྱེར Boston ནང་རྟེན་གཞི་བྱས་པའི་ཧ་ཝར་གཙུག་ལག་སློབ་གཉེར་ཁང་གི་ཨེ་ཤི་ཡ་བསྟི་གནས་ཁང་གིས་ད་རེས་ཕྱི་ཟླ་གསུམ་པའི་ཚེས་བརྒྱད་ཉིན་གྲགས་ཆེ་བའི Tsai Lecture ཞེས་པའི་ལས་རིམ་ནང་གཏམ་བཤད་གནང་རྒྱུར། མགྲོན་འབོད་ཞུས་པ་ལྟར་གནང་རྒྱུ་ཡིན་ལུགས་གསུངས་འདུག་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་ལགས་ཀྱིས་ངོ་དེབ་ནང་མུ་མཐུད་ནས་བཀོད་པ་གནང་བ་ལྟར་ན། ངོས་རང་སྲིད་སྐྱོང་གི་ལས་ཡུན་རྫོགས་པའི་རྗེས་སུའང་འདི་ལྟ་བུའི་གོ་སྐབས་ཐོབ་པ་ནི་བོད་མིའི་འཐབ་རྩོད་རྒྱུན་མཐུད་ནས་ཞུ་རྒྱུའི་གོ་སྐབས་དང་གནད་འགག་ཆེན་པོ་ཞིག་ཡིན་པར་ངོས་འཛིན་ཞུ་གི་ཡོད་ཅེས་གསུངས་འདུག་གོང་དུ་ཞུས་པའི་ཚ་ཡི་གཏམ་བཤད་ཀྱི་ལས་རིམ་འདིའི་ནང་དེ་སྔོན་གཏམ་བཤད་གནང་མཁན་ཁོངས་སུ་ནོ་སྦེལ་གཟེངས་རྟགས་བཞེས་མྱོང་མཁན་མཱ་རི་ཡ་རེ་སཱ་མཆོག་དང་ལྷོ་ཤར་ཨེ་ཤ་ཡའི་རྒྱལ་ཁབ་ཀྱི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཟུར་པ་སུ་རིན་པིད་སུ་ཝན། ཡང་སྙན་གྲགས་ཅན་གྱི་རྩོམ་པ་པོའི་པི་ཙེར་གཟེངས་རྟགས་ཐོབ་མྱོང་མཁན་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ། ཤི་ཀུ་རི་བན། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པ་ཨཱས་མཱ་ཇཱ་ཧང་གིར་ད་ག་ནང་བཞིན་ཀེ་ཐི་ལིན་སི་རེ་བན་བཅས་གདན་འདྲེན་ཞུ་མྱོང་ཡོད་ལུགས་གསུངས་འདུག་གོང་དུ་ཞུས་པའི་ཚའེ་གཏམ་བཤད་ལས་རིམ་ཞེས་པ་འདི་ནི Felix Tsai མཆོག་གི་མཚན་ཐོག་ཕྱི་ལོ་ཉིས་སྟོང་ལོ་ནས་འགོ་བཙུགས་པ་ཞིག་ཡིན་པ་དང་ཨེ་ཤི་ཡའི་རྒྱལ་ཁབ་ཀྱི་ཆབ་སྲིད་དང་ཚོང་དོན་ཤེས་ཡོན་སློབ་གསོའི་མཁས་དབང་སོགས་མི་སྣ་མགྲོན་འབོད་ཀྱིས་གཏམ་བཤད་སྤེལ་གནང་རྒྱུའི་གོ་སྐབས་ཕུལ་གྱི་ཡོད་པ་ཞིག་ཡིན་འདུག་ལ་ད་རེས་སྲིད་སྐྱོང་ཟུར་པ Doctor བློ་བཟང་སེང་གེ་ལགས་གཏམ་བཤད་སྤེལ་གནང་རྒྱུའི་ངོ་སྤྲོད་ནང་ཧར་ཝརཌ་གཙུག་ལག་སློབ་གཉེར་ཁང་ནས་རྡ་རམ་ས་ལ་བར་ཞེས་གང་ལྟར་བོད་མིའི་འགོ་ཁྲིད་གནང་མྱོང་མཁན་གྲགས་ཅན་ཞིག་ཏུ་ངོས་འཛིན་ཞུ་བ་ཞིག་ཡིན་ལུགས་ཀྱང་བཀོད་འདུག། ཡང་གསར་འགྱུར་གཞན་ཞིག་ལ། ཁེ་ན་ཏྲའི་ཀྲོ་རན་ཏོའི་བོད་མིའི་ཚོགས་པ་ཁག་ལྔས་མགྲོན་འབོད་ཞུས་པ་ལྟར་བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཁ་ས་གཟའ་མིག་དམར་ཉིན་ཁུལ་དེར་ཕེབས་འབྱོར་བྱུང་འདུག་དེ་ཡང་སྤྱི་ཚོགས་དྲ་ལམ་བརྒྱུད་དྲིལ་བསྒྲགས་སྤེལ་བའི་ནང་གསལ་ལྟར་ན། ཁེ་ན་ཏྲའི་གྲོང་ཁྱེར་ཀྲོ་རན་ཏོ་ནང་ཡོད་པའི་བོད་མིའི་སྤྱི་མཐུན་ཚོགས་པ་དང་ས་གནས་གཞོན་ནུ་བོད་རང་བཙན་སློབ་ཕྲུག་ཚོགས་པ་བུད་མེད་ཚོགས་པ་མདོ་ཁམས་ཆུ་བཞི་སྒང་དྲུག་བཅས་ཚོགས་པ་ལྔས་མགྲོན་འབོད་ཞུས་པ་ལྟར། བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཁ་ས་ཕྱི་ཟླ་གསུམ་པའི་ཚེས་བདུན་ཉིན། ཀྲོ་རན་ཏོར་ཕེབས་འབྱོར་བྱུང་འདུག་དྲ་རྒྱའི་ནང་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་མདོ་ཁམས་ཆུ་བཞི་སྒང་དྲུག་གི་རྒྱུན་ལས་གཉིས་ནས། ད་རེས་དོན་གྲུབ་དབང་ཆེན་ལགས་ཁུལ་དེར་གདན་འདྲེན་ཞུ་དགོས་པ་དང་ཁོང་གི་ངོ་སྤྲོད་མདོར་བསྡུས་ཤིག་གནང་བ་དང་སྦྲགས་དེ་རིང་ཚེས་བརྒྱད་དགོང་དྲོ་མི་མང་འདུ་འཛོམས་སར་ཁོང་གིས་བཟོ་བཀོད་གནང་བའི་འཇིགས་བྲལ་གློག་བརྙན་གཟིགས་འབུལ་དང་ཁོང་རང་ཉིད་ཀྱི་མྱོང་ཚོར་སོགས་ཀྱི་སྐོར་གཏམ་བཤད་གནང་རྒྱུ་ཡིན་ལུགས་གསུངས་འདུག་ཡང་དོན་གྲུབ་དབང་ཆེན་ལགས་ཀྱིས་ཀྱང་ཁོང་ཁེ་ན་ཏྲའི་ནང་མགྲོན་འབོད་གནང་བར་དགའ་ཚོར་ཆེན་པོ་བྱུང་ལ་ཐུགས་རྗེ་ཆེ་ཞེས་གསུངས་འདུག། ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ནས་དེ་སྔ་ཕྱི་ལོ་ཉིས་སྟོང་བརྒྱད་ལོར། རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་རྒྱ་ནག་ལ་སྐོང་ཚོགས་མ་བྱས་པའི་གོང་ཙམ་ལ་བོད་ནང་གི་མང་ཚོགས་ཀྱི་བསམ་ཚུལ་བསྡུ་རུབ་ཀྱིས་གསང་བའི་ཐོག་ནས་དངོས་བྱུང་གློག་བརྙན་འཇིགས་བྲལ་ཞེས་པ་ཞིག་བཟོས་གནང་བ་དེས་རྐྱེན་པས་རིམ་པས་ཁོང་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་ལོ་འགའ་ཤས་རིང་བྱས་པ་དང་རིམ་པས། ཨ་རིས་གཙོས་ཕྱི་རྒྱལ་ཡུལ་གྲུ་ནང་འབྲེལ་ཡོད་ཚོར་ཞུ་གཏུག་རིམ་པ་གནང་བའི་གྲུབ་འབྲས་སུ་ལོ་ཤས་གོང་ཁོང་ནང་མི་བུ་ཕྲུག་མཉམ་ཨ་རིའི་ནང་སྐྱབས་བཅོལ་དུ་ཕེབས་ཐུབ་པ་བྱུང་ནས་ད་ལྟའི་ཆར་ཨ་རི་ནུབ་རྒྱུད་ཀཱ་ལི་ཧྥོ་ནི་ཡ་ནང་བཞུགས་མུས་ཡིན་པ་རེད། འོན་ཀྱང་ཁོང་རང་ཉིད་གློད་བཀྲོལ་ཐོབ་པ་ནས་རང་དབང་ལུང་པར་བཞུགས་ཐུབ་པ་ཙམ་མ་ཡིན་པར། ཨ་རིའི་གྲོས་ཚོགས་དང་ཡུ་རོབ་གྲོས་ཚོགས་གཞན་ཡང་འབྲེལ་ཡོད་རྒྱལ་ཁབ་འགའ་ཤས་ཀྱི་གྲོས་ཚོགས་འཐུས་མི་སོགས་མཇལ་འཕྲད་ཀྱིས་བོད་ནང་གི་དངོས་ཡོད་གནས་སྟངས་སྤྱི་དང་ལྷག་པར་དུ་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་ཡོང་ཐབས་ཀྱི་འབོད་སྐུལ་ཞུ་བཞིན་པ་དང་བོད་མི་ཚོར་ཡང་དྲན་གསོ་གནང་བ་སོགས་ཀྱིས་འཐབ་རྩོད་ཀྱི་ལས་འགུལ་མུ་མཐུད་ནས་སྤེལ་གནང་བཞིན་ཡོད་པ་རེད། ཁེ་ན་ཏྲའི་ལྷ་ལྡན་སྨོན་ལམ་ཚོགས་ཆུང་ནས་ཉིན་གྲངས་གསུམ་གྱི་རིང་ལྷ་ལྡན་སྨོན་ལམ་ཆེན་མོ་ཐེངས་དགུ་པ་འཚོགས་བཞིན་ཡོད་པའི་སྐོར། ཁེ་ན་ཏྲ་ནས་འདི་གའི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། དེ་ཡང་སྤྱི་ཟླ་གསུམ་པའི་ཚེས་ལྔ་ནས་ཉིན་གྲངས་གསུམ་གྱི་རིང་ཁེ་ན་ཏྲ་ལྷ་ལྡན་སྨོན་ལམ་ཆེན་མོ་དེ་བཞིན་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་ཚོགས་ཁང་ནང་དུ་སེར་སྨད་གྲྭ་ཚང་གི་གནས་བརྟན་རིན་པོ་ཆེ་དབུ་བཞུགས་ཐོག་གཙོ་སྐྱོང་དང་ཆོས་བརྒྱུད་རིས་མེད་ཀྱི་སྐྱབས་གནས་དགེ་འདུན་པ་དང་ས་གནས་བོད་རིགས་མི་མང་བཅས་ཁྱོན་མི་གྲངས་བརྒྱ་ཕྲག་ཁ་ཤས་ལྷན་འཛོམས་ཀྱིས་རྗེ་བླ་མ་ཙོང་ཁ་པ་ཆེན་མོ་མཆོག་གིས་སྲོལ་གཏོད་གནང་མཛད་པའི་ལྷ་ལྡན་སྨོན་ལམ་ཆེན་མོ་ཐེངས་དགུ་པ་སྐོང་ཚོགས་གནང་བཞིན་ཡོད་པ་ཁེ་ན་ཏྲ་ལྷ་ལྡན་སྨོན་ལམ་ཚོགས་ཆུང་གི་གཙོ་འགན་བཞེས་མཁན་ཐུབ་བསྟན་ལེགས་བཤད་ལགས་ནས་ང་ཚོ་རླུང་འཕྲིན་ཁང་དུ་ངོ་སྤྲོད་གནང་བྱུང། ཞོགས་སྐད་ཀྱི་ཞོགས་ཚོགས་བྱས། ཨ་ནི་དེ་མ་ཚར་ནས་རྗེས་ལ་ཡ་ཨ་ནི་ང་ཚོ། སྐྱེས་རབས་སོ་བཞི་པ་གི། རིན་པོ་ཆེ་གིས་སྐྱེས་རབས་སོ་བཞི་པ་གནང་གི་རེད་དེའི་རྗེས་ལ་ཡ་ང་ཚོ། དགེ་བཤེས་ལགས་ད་དགེ་བཤེས་མང་པོ་ཞིག་ཡོད་སོང་ཙང་དེ་ལ་ཡ་གཞུང་ཆེན་ཁག་གི་དམ་བཅའ་བཞག་གི་ཡོད་རེད་གཞུང་ཆེན་བཀའ་པོད་ལྔ་དེ་ད་ཉི་མ་ང་ཚོ་གསུམ་ལ་ཡ་བགོ་བཤའ་རྒྱག་བྱས་ནས་དམ་བཅའ་བཞག་གི་ཡོད་རེད་ཨ་ནི་ཉིན་གུང་རྗེས་ལ་ཡ་ད་ང་ཚོ་སྨོན་ལམ་དངོས་གནས་དངོས་གཞི་དེ་ད་དགོང་ཚོགས་དེ་འཚོགས་ཀྱི་ཡོད་རེད་བ། ཉིན་གྲངས་གཉིས་ཀྱི་ཆོས་འབྲེལ་དང་འབྲེལ་བའི་ཐོག་གནས་བརྟན་རིན་པོ་ཆེ་མཆོག་ནས་ལྷ་ལྡན་སྨོན་ལམ་ཆེན་མོའི་གལ་གནད་དང་ས་གནས་སུ་མི་རབས་རྒན་པ་ཚོས་མཉམ་རུབ་ཀྱིས་སྐུ་ལས་བསྐྱོན་ནས་སྨོན་ལམ་ཆེན་མོ་དེ་ལྟ་བུ་འཚོགས་གནང་ཐུབ་པར།

བཅོ་ལྔ་མཆོད་པའི་གི་མདུན་ལ་ཡ་ཨ་ནེ་གཅིག་གླུ་བྲོ་གར་གྱི་ཡ་མཆོད་པ་འབུལ་སྲོལ་ཞིག་འདི་འདྲའི་ཡོད་རེད། རྩ་བའི་མི་ཡུལ་དུ་ལྷ་ལྡན་སྨོན་ལམ་ཆེན་མོ་དེ་བཞིན་མི་ཉམས་རྒྱུན་འཛིན་གནང་ཐུབ་པ་དང་བོད་མིའི་བླ་ན་མ་མཆིས་པའི་སྐྱབས་གནས ྋགོང་ས ྋསྐྱབས་མགོན་རིན་པོ་ཆེ་མཆོག་དང་དེ་མིན་ཆོས་བརྒྱུད་ཆེ་ཁག་སྐྱེས་ཆེན་དམ་པ་རྣམས་ཀྱི་སྐུ་ཚེ་བརྟན་པ་དང་ཐུགས་དགོངས་མཐའ་དག་ལྷུན་གྱིས་འགྲུབ་པ་འཛམ་གླིང་ནང་དམག་འཁྲུག་དང་རང་བྱུང་གི་འཇིགས་པ་མི་འབྱུང་བ་བོད་དོན་བདེན་མཐའ་གསལ་བ་བཅས་ལ་དམིགས་ནས་བསྒྲིགས་གནང་བར་མུ་མཐུད་འགྲེལ་བརྗོད་གནང་བྱུང། བསྟན་པ་རྒྱས་པ་དང་འགྲོ་བ་བདེ་བ། ཨ་ནེ་གཅིག་ནད་དང་མུ་གེ་ལ་སོགས་པ་ད་མ་ཡོང་བ་དམག་འཁྲུག་མུ་གེ་ལ་སོགས་པ་མ་ཡོང་པ།
དེ་མིན་ས་གནས་ཀྱི་གནས་བབ་དང་མི་དམངས་ཀྱི་ལས་བྲེལ་གྱི་རྐྱེན་པས་ལྷ་ལྡན་སྨོན་ལམ་དེ་བཞིན་སྲོལ་རྒྱུན་བཞིན་ཉིན་གྲངས་མང་པོ་འཚོགས་མི་ཐུབ་ཀྱང་སོ་སོའི་རིག་གཞུང་རྩ་ཆེན་མི་ཉམས་རྒྱུན་འཛིན་ཡོང་སླད་གྲྭ་ཚང་ཁག་ནས་མུ་མཐུད་ཤུགས་སྣོན་བརྒྱབ་བཞིན་ཡོད་པ་གསུངས་བྱུང། ལྷ་ལྡན་སྨོན་ལམ་ལ་ཡར་དགེ་ལུགས་གཅིག་པོ་མ་ཡིན་པར་དངོས་གནས

ཤེས་ཡོན་སློབ་གསོའི་ལེ་ཚན་ནང་དེང་དུས་ཤེས་ཡོན་སློབ་ཁྲིད་ནང Critical Thinking ཞེས་བསམ་བློ་གཏོང་སྟངས་འདྲ་མིན་གོང་འཕེལ་གཏོང་རྒྱུར་ཕན་ཐོགས་དགེ་མཚན་ཡོད་སྐོར་རིགས་ལམ་དང་དེང་དུས་ཤེས་ཡོན་གྱི་ལམ་ལུགས་གཉིས་ཀར་སྦྱངས་པ་ཆེན་པོ་ཡོད་མཁན་ཨ་མི་རི་ཀའི California མངའ་སྡེ Fullerton གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་བསྟན་འཛིན་རྡོ་རྗེ་ལགས་ཀྱིས་གསུངས་པའི་གནས་ཚུལ་ཞིག་ཕྱོགས་བསྒྲིགས་ཀྱིས་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། ཤེས་ཡོན་སློབ་གསོའི་ལེ་ཚན་ནང་ལ་ཡ་བདུན་ཕྲག་སྔོན་མ་དེ་བོད་པའི་གདན་ས་ཁག་གི་ནང་ལ་ཡ་རིགས་ལམ་སློབ་ཁྲིད་གནང་ཕྱོགས་ཀྱི་སྐོར་དང་ཨ་ནི་རིགས་ལམ་བསླབ་གནང་བའི་གི་ཁེ་ཕན་དེ་ཚོའི་སྐོར་གསན་མཁན་རྣམ་པ་ཚོ་ལ་སྙན་སྒྲོན་ཞུས་པ་ཡིན་ད་རེས་ལེ་ཚན་འདིའི་ནང་ལ་ཡ་དེང་དུས་ཤེས་ཡོན་སློབ་ཁྲིད་ཀྱི་བྱ་གཞག་ནང་ལ་རིགས་ལམ་བེད་སྤྱོད་བཏང་གནང་བ་ཡིན་ན་དེས་རིག་པ་འཕེལ་ཡག་དང་དེ་ཚོ་ལ་ཡ་ག་ག་ཚད་ཕན་ཐོགས་ཡོད་མེད་སྐོར་ལ་ཨ་མི་རི་ཀའི་ཀཱ་ལི་ཧྥོར་ནི་ཡ་མངའ་སྡེའི་ཧྥུ་ལ་ཀྲན་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་བསྟན་འཛིན་རྡོ་རྗེ་ལགས་ལ་ཡང་བཀའ་འདྲི་ཞུ་གི་ཡིན། བསྟན་འཛིན་རྡོ་རྗེ་ལགས་ང་རང་ཚོའི་བོད་པའི་ནང་ཆོས་སྐོར་ལ་མཁྱེན་རྒྱ་ཆེན་པོ་རེད་ད་ད་ག་ནང་བཞིན་ནུབ་ཕྱོགས་རྒྱལ་ཁབ་ཀྱི་གཙུག་ལག་སློབ་གྲྭའི་ནང་ལ་ཡང་སློབ་ཁྲིད་གནང་གི་ཡོད་དུས་གདན་ས་ཁག་གི་ནང་ལ་སློབ་ཁྲིད་གནང་ཡག་གི་རིགས་ལམ་དེ་དེང་དུས་ཤེས་ཡོན་གྱི་ཐོག་ལ་ཡང་སྦྱར་བྱས་ནས་སློབ་ཕྲུག་ཚོ་ལ་ཡང་སློབ་ཁྲིད་གནང་ཐུབ་པ་ཡིན་ན། དེ་ཡི་རིག་པ་གོང་འཕེལ་འགྲོ་ཡ་དང་སློབ་སྦྱོང་བྱེད་ཡ་དང་དེ་ཚོ་ལ་ཕན་ཐོགས་ག་ཚོད་ཅིག་ཡོང་གི་ཡོད་པ་གཟིགས་ཀྱི་ན། ཚང་མ་ཤེས་ཡོད་དེ་ཡང་གནམ་ལོ་གསར་ཚེས་ད་ལྟ་འགྲོ་བཞིན་པ་སོང་ཙང་ཚང་མ་ལ་ཡར་བཀྲ་ཤིས་བདེ་ལེགས་ཞུས་ཆོག་ཞིག་ལ་རེད་བ། འདི་རེད་ད་ད་ལྟ་ང་རང་ཚོའི་བོད་པའི་ཐ་སྙད་ནང་ལ་ཡང་རིག་ལམ་ཞེས་དུས་སྐབས་ལ་གོ་ཆེ་གཅིག Technical Term རེ་ཆགས་བསྡད་ཡོད་རེད་བ། ད་དེ་བར་གསན་མཁན་གཞོན་པ་མང་པོ་ཡོད་ཙང་ཡང་འདི་བོད་པའི་ཚིག་དུ་མ་རྐྱང་པ་ཡིན་ན་རིགས་ལམ་ཞེས་དེ་ད་སྤྱི་དང་གོ་བདེ་པོ་བྱེད་པའི་ཨིན་ཇི་ནང་ལ་ཡ Logic ཟེར་མཁན་ཞིག་འདུག་མང་འདི་བྱས་ད་འདི་ལས་ཚིག་ཐོག་རེ་བེད་སྤྱོད་བྱེད་པ་ཡིན་ན Metaphysics དང Dialectics དང་ད་དེ་ག་དེ་རུ་བ་ལོ་ད་ངའི་བལྟས་ཤིག་གེ་གཞི་རིམ་སློབ་གྲྭ་ཐོན་ནས་བཞུགས་སྒར་རིགས་ལམ་སློབ་གཉེར་ཁང་ལ་ཡ་ད་ལོ་ཁ་ཤས་ཤིག་རིགས་ལམ་སྐོར་ལ་ཡ་དཔེ་ཆ་ཞིག་ལྟ་ག་བྱས་པ་ལ་རུ་བ་འདས་ཤིག་གེ་ཤིང་གི་བུ་སྐད་ཆ་རེད། བྱས་ཙང་ད་འདི་ང་རའི་ལྟ་སྟངས་བྱས་པ་ཡིན་ན་ང་རང་ཚོའི་སྤྱི་བཏང་ནང་པའི་གཞུང་ནང་ལ་ཡང་གདན་ས་ཁག་དང་བཤད་གྲྭ་ཁག་ལ་ཡང་བརྩོན་གནང་ཡ་འདི་དངོས་གནས་དྲང་གནས་ནང་པའི་ཆོས་ཨ་ནི་རྒྱ་ཆེ་གཏིང་ཟབ་འདི་གི་དོན་དག་རྟོགས་ཐུབ་ཡ་དང་ད་ག་ནང་བཞིན་སོ་སོའི་གི་རྣམ་དཔྱོད་རིག་པ་དེ་ག་དེ་འཕེལ་བྱས་ཨ་ནི་ཉམས་ལེན་ཡག་པོ་ཡོང་ཡ་དང་ད་སངས་རྒྱས་དང་ཐར་པའི་གོ་འཕང་འགྲུབ་པའི་གི་འདི་འདྲས་ཆེད་དུ་རུ་བ་ལ་ང་ཚོས་གཙོ་བོ་འདི་ད། ད་དེ་རེད་དེ་ཡིན་ནའི། དེ་འདྲའི་རིགས་ལམ་སློབ་སྦྱོང་གནང་ཡ་དེ་ད་དེང་སང་དེང་དུས་ཀྱི་ཤེས་བྱ་སློབ་སྦྱོང་བྱེད་མཁན་ལ་ཡ་ཞེ་དྲག་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད་བསམ་དྲན་གྱི་འདུག་ད་དེ་ངས་ཞུས་པ་ཙམ་མ་རེད་མང་པོ་ཞིག་མཁྱེན་གྱི་ཡོད་རེད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དུས་དང་རྣམ་པ་ཀུན་ཏུ་ལམ་སྟོན་གནང་བ་ན་གལ་ཆེ་ཤོས་གཅིག་ལ་ཡ་ད་ང་ཚོ་སློབ་གྲྭ་ཁག་ལ་ཡ་སྙན་མང་ངས་རིགས་ལམ་བསླབ་ཞིག་བསླབ་བྱས་ཡ་བ་གར་བྱེད་ནས་པས་ཡས་ཆེན་པོས་སོར་ཆེན་པོས་ཨ་ཆེ་ད་མང་པོ་ཆེ་གལ་ཆེན་པོ་ཆེ་བཀའ་གནང་ཚར་ད་དེ་ཚུར་ཚགས་ཚུད་རུ་ཕྱིན་རྗེས་དེང་སང་པས་ན་དེ་ང་རང་ཚོའི་ད་རྡ་རམ་ས་ལ་ད་བོད་ཁྱིམ་སློབ་གྲྭ་བཅས་པའི་མང་པོ་ཅིག་ལ་ཡ་རིགས་ལམ་གྱི་ཐོག་ནས། ཨ་དེང་དུས་ཀྱི་སློབ་སྦྱོང་དེ་གའི་སློབ་ཚན་བསླབ་པའི་དེ་གནང་གི་འདུག་ཨང། དེ་གའི་གི་ཅིག་གི་རིག་པ་གཏོང་སྟངས་དང་བསམ་བློ་གཏོང་སྟངས་དང་རྣམ་དཔྱོད་རེ་བ། Critical Intelligence། ཐད་ལ་ཡང་ཞེ་པོ་ཞིག་ཁྱད་པར་འདུག་གོ་ཟེར་ལ་རེ་བ། ད་ཡིན་ཟེར་དུས་སྒང་ལ་ཡང་ཅིག་དཔེར་ན་ང་རང་སྒེར་ལ་ཆ་བཞག་པ་ཡིན་ན་རེ་བ་ལ་ད་ང་དེའི་ཅིག་གི་སློབ་དཔོན་གྱི་མིང་ལ་ཅིག་ཁྱེར་བསྡད་ཡོད་རེ་བ། ང་རའི་ཅིག་ཉམས་ཞིབ་བྱེད་ཡག་གི་བསམ་བློ་གཏོང་སྟངས་ཡིན་པ་ཡིན་ནའི་རེད། དེ་འདྲའི་ཐོག་ལ་ཡང་ཨ་ནི་གཅིག་དཔེ་ཆ་ནས་བསླབས་པའི་རིགས་ལམ་དེ་གཅིག་བེད་སྤྱོད་བཏང་བ་ཡིན་ན་བསམ་བློ་འགྲོ་སྟངས་དེ་ཚོ་ཁ་འཕོ་ཡ་རོ་བ་བྱེད་དུས་སྒང་ལ་ཡང་ཡང་གཅིག་ནམ་རྒྱུན་དེ་བ་ང་ཚོ་རོགས་པ་ཚོ་ཏོག་ཙམ་ལྷག་གོ་བ་འདི་འདྲས་ལ་རོ་བ་ཡང་བསམ་བློ་ཁེར་ཚ་ཚ་བོ་སྙིང་ཚ་བོ་འགྲོ་བ་འདི་འདྲས་ལ་རོ་བ་ཨ་ནི Theoretical Model ཞིག་རོ་བ་ད་སྒྲོམ་གཞི་བསླང་ཡ་དང་ཉམས་ཞིབ་བྱེད་ཡ་ཐོག་ལ་ཡང་ཕན་ཐོགས་ཞེ་པོ་བྱུང་གི་འདུག་ལ་རོ་བ་བྱེད་དུས་སྒང་ལ་ཡང་ད་ཏན་ཏན་ང་ཚོ་གཞི་རིམ་སློབ་གྲྭ་དང་དེ་གའི་ཐོག་ལ་ཡང་རིགས་ལམ་རྣམས་བསླབ་ཡ་དེ་ད་ཆོས་ཀྱི་སྐད་གཅིག་པོ་མ་རེད་བསམ་བློ་གཏོང་སྟངས།

Thinking Intelligence Analytical Thinking ཟེར་གྱི་འདུག་ཅིག་བེད་སྤྱོད་བདག་མ་དང་རྣམ་པ་གཅིག་པ་རུ་བ་ད་ང་ཚོས་བྱས་ན་རྣམ་དཔྱོད་བེད་སྤྱོད་བྱེད་རིག་པ་བེད་སྤྱོད་བྱེད་ཟེར་དེ་ད་འདི་རེད་ལོ་ད་སོ་སོས་ཀྱི་ཐག་གཅོད་ག་རེ་བྱེད་དགོས་ཡོད་མེད་ནི་ར་རུ་བ་མི་ཚེ་འདིའི་གནད་དོན་ཡིན་ནའི་རེད་ལས་དོན་ཐོག་ལ་ཡིན་ནའི་རེད་གང་ཅིའི་ཐོག་ལ་ཡ་གཅིག་གི་བེད་སྤྱོད་དགོས་པ་རྒྱུ་མཚན་དང་ཕྱོགས་ཡོངས་ནས་འདྲ་མི་འདྲ་ནས་བལྟས་བྱས་ཨ་ནི་ཐག་བཅད་བྱས་རུ་བ

དོན་ཕལ་པོ་ཡོང་ཡང་མ deep down འགྲོ་ཚོད་ཡག་གི་གནད་འགག་བྱུང་གི་འདུག་འོ་དེ་དོན་ཅི་ཞིག་ལ་ཡག critical intelligence ལབ་གི་འདུག་ལ་རོ་པ། དེ་འདྲ་ཡིན་དུས་ད་ཅིག་སློབ་ཚན་སྦྱངས་པའི་སྐབས་དུས critical thinking ཞུས་ན་རེད་ཡང་ཅིག་ཞིབ་འཇུག་གཏིང་ཟབ་པོ་བྱས་དེ་ལ་ཡ་རྒྱུ་མཚན་དེ་ཚོ་ག་རེ་ཡིན་མིན་བལྟས་ངེས་ཤེས་རྙེད་པའི་ཐོག་ནས་སློབ་སྦྱོང་ཅིག་སྦྱངས་པ་ཡིན་ན་ག་རེ་བྲིས་བཞག་པ་དེའི་ངག་སྐྱོར་མ་བྱས་པ་བྱས་ད་དེ་གཉིས་ཁྱད་པར་དེ་འདི་རེད་བ་ལ་ངག་སྐྱོར་བྱས་པ་དེ་ངག་སྐྱོར་བྱས་པ་མ་གཞི་དེ་ལ་སོ་སོས་དཔྱད་པ་གང་བྱས་ཡོད་མ་རེད་བ་བྱས་ཙང། བསམ་བློ་སོ་སོས་བཏང་བརྟག་དཔྱད་བྱས་བཞག་པ་འདི་རྗེས་མར་སོ་སོས་ཤེས་པ་ཡིན་ན་དེའི་ཤེས་བྱ་འདི་བརྟན་པོ་ཞེ་པོ་ཅིག་གནད་དོན་དང་འདི་ཡང་བེད་སྤྱོད་བཏང་པའི་སྐབས་དུས་ཕན་ཐོགས་ཡོད་པ་ཅིག་དེ་འདྲས་ཅིག་བྱ་གི་ཡོད་པ་འདྲ་རེད། ཨ་ལའི་རེད་ད་ག་རང་བྱས་ཙང་ད་ངའི་ནམ་རྒྱུན་ང་རང་གི་སྡེ་བ་སློབ་སྦྱོང་བྱེད་བསྡད་དུས་སྒང་ལ་ཡ་ད་ངའི་དེ་གཙོ་བོ་ད་ལེགས་བྱང་དང་འབྲེལ་ལམ་རིག་པའི་སྐོར་རེད་བ Intercultural Communication ངས་ཕྲུ་གུ་ཚོར་ལབ་གི་ཡོད་བ་ད་དཔེར་ན་ང་དགེ་རྒན་རེད་གནད་དོན་འདིའི་ཐོག་ལ་ཡ་ང་ལ་ཤེས་བྱ་ཡོན་ཏན་གང་ལ་གང་འཚམ་ཅིག་ཡོད་རེད་ད་ཅིག་མཁས་པའི་མིང་དེ་ཞིག་ཡོད་རེད་བ། ཡིན་ནའང་ངས་ལབ་ཚད་གང་ག་ལོག་གོ་བདེན་པ་མ་བཞག་པ་བྱེད་རོགས་བ་ཁྱེད་རང་ཚོ་གི་བསམ་བློ་དང་འདིའི་ཐོག་ལ་ཡ་དོགས་འདྲི་བྱེད་འདིའི་ཐོག་ལ་ཡ་བྱུང་ན་ཁྱེད་རང་ཚོ་གི་འདི་ག་རེ་བྱས་ནས་རེད་དྲི་བ་གཏོང་ཡ་གནད་འགག་ཞེ་པོ་ཅིག་རེད་མ་གཏོགས་ཅིག་ངས་ལབ་ཚད་གང་ག་བདེན་པ་ཅན་ཅིག་ཁས་འཆེས་པ་ཡིན་ན་ཨ་སོ་སོས་རྣམ་དཔྱོད་བེད་སྤྱོད་བྱེད་ཡོད་མ་རེད་བ་ང་ཚོ་ཡིན་ན་རིག་ལམ་བེད་སྤྱོད་བྱེད་ཡོད་མ་རེད་བ་དགེ་རྒན་གྱིས་ལབ་པ་རེད་དེ་འདི་ལ་ཡ་རྣམ་དཔྱོད་བྱེད་རོགས་བ་དཔེར་ན་ང་ཚོ་ད་ཆ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་འདི་དེང་དུས་དང་མཐུན་པའི་དགེ་རྒན་ཆེན་པོ་ཅིག་ག་ཟེ་རེད་སངས་རྒྱས་ཀྱིས་དང་པོ་ཉིད་ནས་ཨེ་ངས་ལབ་པའི་ཆོས་དེ་ཁྱེད་རང་ཚོ་གིས་དཔེ་དད་པ་དག་སྣང་བྱས་ནས་ཁས་ལེན་དགོས་མ་རེད། ཨ་འདི་ཕར་བརྟག་དཔྱད་ཡག་པོ་བྱས་ཨ་ང་ཚོ་ནམ་རྒྱུན་ཡོངས་གྲགས་ཀྱི་ལུང་གལ་ཆེན་པོ་ཅིག་ཡོད་རེད་བ་བསྲེག་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཕྱིར་མིན་ཨ་ནི་གསེར་བརྟག་དཔྱད་བྱེད་མཁན་དེ་ཁུལ་དེ་ཨ་གསེར་དངོས་གནས་ཡིན་མིན་དེ་ག་འདྲ་བྱེད་དུས་སྒང་ལ་ཡ་ཨ་ནི་མེའི་ནང་ལ་མར་བསྲེགས་མར་བརྡར་ཨ་ནི་བཅད་དེ་འདྲས་བྱས་ནས་གསེར་ཡིན་མིན་དེ་ཧ་གོ་དགོས་རེད་བ་འདི་ནང་བཞིན་ཁྱེད་རང་ཚོ་གི་རིགས་ལམ་རྣམ་དཔྱོད་བེད་སྤྱོད་བྱས་རྗེས་ཨ་ངས་ཆོས་དེ་ཡང་དག་པ་དང་བདེན་པ་ངས་ལབ་པ་ནང་བཞིན་འདུག་ན། ཁས་ལེན་ཟེར་མི་འདུག་ན་ཕར་བཞག་བཞག་ན་འགྲིག་གི་རེད་ད་ནི་ངས་སྤྱི་བཏང་གི་སྐོར་ལོ་རྒྱུས་དེ་བཤད་མ་གཏོགས་ཅིག་ང་ཚོ་ནང་པའི་གཞུང་ལ་ཡིན་ན་བརྟག་པ་དཔྱད་པ་བྱས་ཟེར་དེ་ལ་ཡང་ཨེ་ནི་ཚད་མ་རིག་པ་ཟེར་ད་ད་ལྟ་རིག་ལམ་བཏང་ནས་ཨེ་ནི་ཅིག་མངོན་སུམ་ཚད་མ་དང་རྗེས་དཔག་ཚད་མ་དང་དེ་འདྲ་མང་པོ་བཤད་ཡོད་རེད་བ་ད་དཔྱད་པ་གསུམ་གྱིས་རྣམ་པར་དག་པའི་ཐོག་ནས་ཨེ་ནི་བདེན་པ་གཏན་ལ་ཕབ་སོང་ན་ཨེ་ནི་ཁས་ལེན་དགོས་རེད་ཟེར་ད་བ་ད་འདི་གནད་འགག་ཞེ་པོ་ཞིག་རེད་བསམ་གི་འདུག་སངས་རྒྱས་བཅོམ་ལྡན་འདས་ཀྱིས་ངའི་ཆོས་འདི་དག་ང་སངས་རྒྱས་རེད་ངས་ལབ་བཤད་ཟེར་ཁས་མ་ལེན་ཟེར་ཁྱེད་རང་ཚོ་བརྟག་དཔྱད་བྱེད་ཟེར་བ་འདི་རེད་ད་གཙོ་བོ་ང་ཚོ་དོ་བདག་རེ་ཞུས་ན་ལགས། ལགས་སོ། དེང་སང་སློབ་གྲྭ་ཁག་གི་ནང་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རིགས་ལམ་སློབ་ཁྲིད་གནང་དགོས་ཀྱི་རེད་ཅེས་བྱས་བཀའ་ཕེབས་པ་ནང་བཞིན་རིགས་ལམ་སློབ་ཁྲིད་གནང་ཡག་གི་ཐབས་ཤེས་གནང་གི་ཡོད་རེད་ད་དེ་ད་ང་ཚོ་བོད་པའི་ནང་མཚོན་ན་རིགས་ལམ་ཞུ་ཡས་དེ་སྔན་མ་ནུབ་ཕྱོགས་རྒྱལ་ཁབ་ཡོ་རོབ་དང་འདྲ་བ་ལ་དར་ཁྱབ་བྱུང་ཡོད་རེད་པས་སྔ་མོ་སྔ་མོ། གཙོ་བོ་འདི་རེད་བ་དེང་དུས་ཀྱི་ཤེས་བྱ་དེ་ཚོའི་ནང་ལ་ཡ་ད Philosophy ཞེས་ནས་འདུག་ག་ལྟ་བའི་སྐོར་བྱ་བ་མ་རེད་བས། འདི་འདྲའི་ནང་ལ་ཡང་ཁོ་ཅིག་ཐོན་ཡོང་གི་འདུག་ག་ད་འདིའི་ཐོག་ལ་ངས་གལ་ཆེ་ལས་གལ་ཆེ་མེད་དེ་ཡིན་ནའང་ང་རང་ཧ་གོ་ཡ་བྱས་པ་ཡིན་ན་ད་ཕལ་ཆེར་དཔེར་སྔར་སྔ་མོ Greek དང Rome གི་དཔལ་ཡོན་སྐབས་ལ་འདྲ་བ Civilization གི་འདི་འདྲའི་ནང་ལ་ཡང་ད་ལྟ་ནས་ཕྲན་ཡོངས་སུ་གྲགས་པ་འདི Aristotle ཟེར་མཁན་འདྲ་བོ་དང་ད་འདི་ནས་ཅིག Cicero ཟེར་མཁན་འདྲ་བོ་དང Plato ཟེར་མཁན་འདྲ་བོ་འདི་འདྲའི་འདུག་ག་ཁོ་རང་ཚོའི་སྐབས་ལ་ཡང་ད་ད་ལྟ་ང་ཚོས་དེང་སང་བཤད་བསྡད་ཡག་འདི་ང་ཚོའི་རིགས་ལམ་ཟེར་ཡ་འདི་འདྲ་བོ་འདྲ་བོ་འདི་འདྲའི་ཅིག་ཐོན་ཡོང་གི་འདུག་ག་ང་དཔེར་ན་ཞིབ་འཇུག་སློབ་མའི་སློབ་སྦྱོང་བྱེད་དུས་སྐབས་ལ་ཡང། ངས་ཐེངས་འདིའི་རྩོམ་ཤོག་ཅིག་བྲིས་པ་ཡིན་པ་ད་འདི་དབྱིན་ཇིའི་ཚིག་ནང་ཞུ་ན Syllogism ཟེར་ལ་རོགས Syllogism ཟེར་མཁན་དེ་དེང་སང་ང་རང་ཚོའི་ནང་པའི་གཞུང་ནང་ལ་ཡང་ད་རྟགས་གསལ་བཏང་དུས་ག་ལ་དཔེར་ན་སྒྲ་ཆོས་ཅན་མི་རྟག་སྟེ་བྱས་པའི་ཕྱིར་སྒྲ་ཟེར་དེ་ད Subject དེ་རེད་བ Topic དེ་མི་རྟག་པ་རེད་དེ་མི་རྟག་པ་ཡིན་པའི་རྒྱུ་མཚན་ག་རེད་ཟེར་ན་ཁོ་བྱས་པ་རེད་རྒྱུ་རྐྱེན་གྱི་བྱས་པ་རེད་འདུག་ག་ལ་ཡ་ཨ་ནི་ད་རྒྱུ་རྐྱེན་གྱི་བྱས་པ་ཡིན་ན་མི་རྟག་པ་ཡིན་དགོས་ཀྱི་རེད་ཟེར་ད་ང་ཚོ་རིགས་པ་བཏང་གི་རེད་བ Logic འོ་འདི་འདྲ་བ་འདི་འདྲས་ངེས་མ་ཁོང་ཚོས Aristotle གི Syllogism ཟེར་མཁན་ནང་ལ་ཡང་འཐེན་འགྱུར་འདྲ་པོ་འདྲ་པོ་དེ་འདྲ་ཡོང་གི་འདུག་བ། དེ་དོན་མེད་པ་རང་ད་རེད་མི་འདུག་ད་ཡིན་ན་ང་ཚོའི་དགོན་པ་གྲྭ་ཚང་ནང་དུ་ཡང་ད་ཅི་རྟགས་གསལ་བཏང་བྱས་དེ་སྐོར་སྒྲོམ་གཞི་ཞིག་གི་ཐོག་ནས་རིགས་ལམ་བྱེད་ཀྱི་ཡོད་རེད་བ། ཅི་ལྟར་ང་རང་བསམ་བློ་བཏང་བ་ཡིན་ན་འདི་ཡིན་པའི་རྒྱུ་མཚན་ག་རེ་རེད། རྒྱུ་མཚན་འདི་ཡིན་པ་ཡིན་ན་ཨ་ནི་གནད་འགག་འདི་ཚང་གི་འདུག་ཡང་འདི་འགྲིག་གི་མི་འདུག་ཅེས་ནང་ལ་བསམ་བློ་མང་པོ་ཞིག་བཏང་ཡ་ཞེས་པ་རེད་བ། དེའི་མིང་ལ་ཡང་རིགས་ལམ་ཟེར་གི་འདུག ྋསྐྱབས་མགོན་རིན་པོ་ཆེ་གིས་ཐེངས་མང་དེ་འདྲ་བཀའ་གནང་བཞག་དེ་རིགས་ལམ་བྱ་ཡ་འདི་གནད་འགག་འདུག་དཔེར་ན་ལྷག་པར་དུ་ཨ་ནི་ཁྲིམས་ཀྱི་སློབ་སྦྱོང་བྱེད་མཁན་ཡིན་པ་ཡིན་ན་ད་ཁྲིམས་གཅོད་ཁང་ནང་ལ་ཡང་ཁྲིམས་རྒྱག་དགོས་རེད་བ།

གསུངས་པ་དེ་རྣམས་ཅིག་ཕྱོགས་བསྡོམས་ཞུས་པ་ཡིན་ན་དེང་དུས་ཤེས་ཡོན་སློབ་གསོའི་བྱ་གཞག་གི་ནང་ལ་ཡང་རིགས་ལམ་བེད་སྤྱོད་བཏང་བྱས་ནས་སློབ་ཁྲིད་གནང་པ་ཡིན་ན་དེ་ཡིས་སློབ་ཕྲུག་ཚོའི་རིག་པ་འཕེལ་ཡ་དང་སློབ་སྦྱོང་དེ་ཚོ་ག་རེ་བྱེད་ཀྱི་ཡོད་ན་སློབ་ཚན་དེ་ལ་ཡང་བརྟག་དཔྱད་བྱས་བྱས་ནས་སོ་སོའི་རྣམ་དཔྱོད་བེད་སྤྱོད་བཏང་ཡ་དེ་འདྲ་ལ་ཡང་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་ཅིག་རེད་འདུག་ཟེར་བྱས་ར་འཕྲོད་བྱུང་སོང་ཐུགས་རྗེ་གནང། བློ་བློ་ཚོགས་ཐུགས་རྗེ་གནང་གོ་གོ་རྣམས་སྟེ། ངེད་འགྲོ་གཞུང་རྒན་རིན་ལྡན་སྒྲོལ་མ་ཡིན་རྣམ་པ་ཚོའི་ལེ་ཚན་དེ་གསན་པར་ཐུགས་རྗེ་ཆེ།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང། ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་འདེམས་སྒྲིག་གིས་སྙན་སྒྲོན་ཞུ་གནང་གི་རེད།

དེ་ནས་ནང་པ་སངས་རྒྱས་པའི་བསྟན་པ་སྤྱི་ཡི་སྒྲོམ་གཞི་དང་འབྲེལ་ཏེ། ནང་པའི་གྲུབ་མཐའ་སྨྲ་བ་དེ་དག་ཇི་ལྟར་བྱུང་བ་སོགས་ཀྱང་སོང་ཟིན་ཏེ་ད་ནི། གྲུབ་མཐའ་སྨྲ་བ་བཞིའི་ནང་གི་གྲུབ་མཐའ་བྱེ་བྲག་པ་རེ་རེའི་གཞི་ལམ་འབྲས་གསུམ་གྱི་རྣམ་གཞག་ཇི་ལྟར་འདོད་ཚུལ་ལ་བློ་ཡི་ནུས་སྟོབས་ཀྱིས་སྙོབ་ཚད་ཅིག་ཁ་གསལ་དོན་བསྡུས་ཀྱི་ལམ་ནས་འགྲེལ་ཐུབ་པ་ལ་འབད་བརྩོན་བྱེད་རྒྱུ་དེ་ནི། དེ་རིང་གི་ལེ་ཚན་འདིར་བདག་ལ་འཁྲི་བའི་ལས་འགན་ཆགས་ཀྱི་ཡོད། ནང་པའི་གྲུབ་མཐའ་རེ་རེའི་གཞི་ལམ་འབྲས་གསུམ་གྱི་རྣམ་གཞག་བྱེ་བྲག་ཏུ་བཤད་པ་འདི་ནི་ཆེས་ཤིན་ཏུ་གལ་ཆེན་ཆགས་ཀྱི་ཡོད་དེ། གལ་སྲིད་གཞིའི་ཆོས་ཉིད་ལ་འགྱུར་བ་གཏོང་མི་ཐུབ་པ་ཡིན་ན། རྒྱུ་མཚན་ལྡན་པའི་ལམ་གྱི་རྣམ་གཞག་ཀྱང་འཇོག་མི་ཐུབ་པ་དང། དེ་ལ་བརྟེན་ནས་ལམ་ཉམས་སུ་བླངས་ཀྱང་འབྲས་བུ་ཐོབ་རྒྱུ་མེད་པ་དེ་དངོས་པོའི་གནས་ཚུལ་དང་མཐུན་པ་ཞིག་ཡིན། འོན་ཀྱང་ལྟ་གྲུབ་ཀྱི་བསམ་ཚུལ་མཐོང་ཚུལ་ལ་འགྱུར་བ་བཏང་བའི་སྟབས་ཀྱིས་མིན་ལ། གྲུབ་ཐོབ་དང་ནུས་ལྡན་དུ་གྲགས་པ་སུ་ཞིག་གིས་བྱིན་གྱིས་བརླབས་པས་ཀྱང་དེ་བས་མ་ཡིན་པར། མ་བཅོས་རང་བཞིན་གྱི་གཞི་ཡི་ཆོས་ཉིད་ངོས་འཛིན་ཞེས་པ་དེ་དངོས་པོའི་གནས་ཚུལ་དང་རྦད་དེ་མཐུན་པའི་དབང་གིས། གཞིའི་ཆོས་ཉིད་དེའི་གནས་ཚུལ་རྨང་གཞིར་བཞག་པའི་ལམ་ལ་བརྩོན་པར་བྱས་ན། དེ་ལ་དཔགས་པའི་འབྲས་བུ་འགྲུབ་རྒྱུ་ཡོད་པར་འགྱུར་བ་དེ་ཡིན། དེ་ཡང། དང་པོ་བྱེ་བྲག་སྨྲ་བའི་ལུགས་འདི་སྲོལ་གཏོད་མཁན་ནི། སློབ་དཔོན་དབྱིག་བཤེས་བྱ་བ་དེ་ཡིན་ལ། ཁོང་གིས་བྱེ་བྲག་བཤད་མཚོ་ཆེན་མོ་ལ་བརྟེན་ནས། རྒྱལ་བའི་དགོངས་པ་བཀྲལ་བའི་སྟབས་ཀྱིས་བྱེ་བྲག་ཏུ་སྨྲ་བའི་གྲུབ་མཐའ་བྱུང་བར་བཤད་པ་དང། འདི་ལ་བྱེ་བྲག་ཏུ་སྨྲ་བ་བརྗོད་པའི་རྒྱུ་མཚན་ནི། བྱེ་བྲག་བཤད་མཚོ་ཆེན་མོ་ལ་བརྟེན་ནས་གྲུབ་མཐའི་སྲོལ་བཏོད་པའམ། ལྟ་གྲུབ་ཀྱི་ལམ་ནས་དུས་གསུམ་རྫས་ཀྱི་བྱེ་བྲག་ཏུ་སྨྲ་བའི་ཆ་ནས་དེ་ལྟར་ཐོགས་པར་བཤད་པ་དང། གྲུབ་མཐའ་འདི་ལ་ནང་གསེས་ཀྱི་དབྱེ་བ་མི་འདྲ་བ་བཅོ་བརྒྱད་ཡོད་པས་དབྱེ་བ་ཆེས་མང་ཤོས་ཀྱི་ནང་པའི་གྲུབ་མཐའ་དེ་ཡིན་ལ། འདི་པས་ཡོད་པ་དང་དངོས་པོ་དོན་གཅིག་ཏུ་འདོད་ཕྱིར་རྟག་པའམ། འདུས་མ་བྱས་ཀྱི་ཆོས་རྣམས་རྟག་པའི་དངོས་པོ་དང། གཟུགས་ཤེས་ལྡན་མིན་འདུ་བྱེད་དུ་གྱུར་པའི་ཆོས་རྣམས་མི་རྟག་པའི་དངོས་པོར་བཞེད་ཅིང། སྣང་བ་གཟུགས་ཀྱི་གཞི་སོགས་ཤེས་བྱ་ཐམས་ཅད་གཞི་ལྔ་རུ་བསྡུས་ཏེ་བཤད་པ་སོགས་ནང་པའི་གྲུབ་མཐའ་ཁག་ལས་འདོད་ཚུལ་ཆེས་མི་འདྲ་བ་མང་བའི་གྲུབ་མཐའ་ཞིག་ཡིན་ལ། གྲུབ་མཐའ་འདིའི་ནང་གསེས་ཀྱི་གནས་མ་བུ་པས་བདག་ཡོད་པར་འདོད་ཕྱིར། ལྟ་བའི་ཆ་ནས་འདི་ཉིད་ཕྱི་རོལ་པར་འདོད་མཁན་གྱི་མཁས་པ་ཡང་བྱུང་མྱོང་ཡོད་པ་ཞིག་ཡིན། ད་དེ་ནས་གཉིས་པ་བྱེ་བྲག་ཏུ་བཤད་པ་ལ་བྱེ་བྲག་སྨྲ་བ་མདོ་སྡེ་པ་སེམས་ཙམ་པ་ངོ་བོ་ཉིད་མེད་སྨྲ་བ་གྲུབ་མཐའ་བཞི་བྱས་ད་མཚན་ཉིད་དབྱེ་བ་བྱེད་མི་དགོས་པས་བྱས་མཚན་ཉིད་དབྱེ་བ་སྒྲ་བཤད་དེ་གྱེས་ཚུལ་མི་འདུག་ད་དེ་ནས་མ་བཞི་པ་འདོད་ཚུལ་ལ། གཞི་ཡི་འདོད་ཚུལ་ལམ་གྱི་འདོད་ཚུལ་འབྲས་བུའི་འདོད་ཚུལ་ལོ།

དེ་ལ་བརྟེན་ནས་འདུལ་བ་མཐར་ཐུག་པ་ཡོང་བསྡད་ཡག་ཅིག་ཡོང་གི་ཡོད་པ་ཡིན་དུས་འབྲས་བུའི་འདོད་ཚུལ་དེ་གནད་འགག་ཆེན་པོ་འདུག་ག་དྲང་ངེས་རྣམས་ཀྱིས་བ་དེ་བཤད་བསྡད་ཀྱི་ཡོད། ཨནི། སངས་རྒྱས་པའི་གཞུང་ནས་ད་གཞི་ལམ་འབྲས་གསུམ་ཞེས་བཤད་ཀྱི་ཡོད་པ་ཡིན་དུས་ཨནི། ད་ལྟ་ཅིག་ཚན་རིག་པ་དང་འབྲེལ་བ་ཡོང་བསྡད་ཡག་དེ་ལམ་དང་འབྲས་བུའི་གནས་ཚུལ་གྱི

མཐོང་བ་མངོན་འགྱུར། ཅུང་ཟད་ལྐོག་གྱུར། ཀ་ས་ཡ་ནི་ཤིན་ཏུ་ལྐོག་གྱུར་བྱས་ཡོད་པའི་ནང་ནས་གཙོ་བོ་གཙོ་བོ་མཐོང་བ་མངོན་གྱུར་དང། ཕྲ་བའི་མི་རྟག་པ་ལ་སོགས་པ་དེ་འདྲའི་གི་ཅུང་ཟད་ལྐོག་གྱུར། དེ་ཡི་དེ་ཡི་དང། གཞི་རྩ་དེའི་དེ་ནང་ལོགས་ནས་ཚན་རིག་པ་དང་འབྲེལ་བ་ཡོང་དེ་སྟེ་རེད། བྱས། ད་དེ་ལ་དང་པོ་ལ་གཉིས། ཡུལ་གྱི་འདོད་ཚུལ་དང་ཡུལ་ཅན་གྱི་འདོད་ཚུལ།

ད་ཡུལ་གྱི་འདོད་ཚུལ་ལ་ལུགས་འདིས་ཤེས་བྱ་ཐམས་ཅད་གཞི་ལྔར་འདུས་པར་འདོད་དེ། སྣང་བ་གཟུགས་ཀྱི་གཞི་གཙོ་བོ་སེམས་ཀྱི་གཞི་འཁོར་སེམས་བྱུང་གི་གཞི། ལྡན་པ་མ་ཡིན་པའི་འདུ་བྱེད་ཀྱི་འདུས་མ་བྱས་ཀྱི་གཞི་རྣམས་སོ། གཞི་ལྔ་པོ་དེ་དག་ཀྱང་དངོས་པོར་འདོད་དེ། བླ་མ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས།
འདས་པའི་ལོ་ངོ་བཅུ་ཕྲག་བཞི་ཙམ་གྱི་རིང་ལ། བོད་བརྒྱུད་ནང་བསྟན་དང། ནུབ་ཕྱོགས་ཚན་རིག་པའི་བར་ལ་ཉམས་མྱོང་བརྗེ་རེས་ཀྱི་འབྲེལ་ལམ་ཞིག་བྱུང་དང་འབྱུང་གི་ཡོད་པ་དེ་ནི། ནང་པའི་ཆོས་ལུགས་ལ་མཚོན་ན། གཞི་ལམ་འབྲས་གསུམ་གྱི་ནང་ནས་གཞིའི་གནས་བབ་ཀྱི་སྟེང་ནས་འབྲེལ་བ་ཡོང་གི་ཡོད་པ་སྟེ། ཚན་རིག་པ་དང་ནང་པའི་བར་འབྲེལ་ལམ་འབྱུང་ས་གཙོ་བོ་དེ་གཞིའི་རྣམ་གཞག་དེ་ལ་ཡང་མཐོང་བ་མངོན་གྱུར་དང་ཅུང་ཟད་ལྐོག་གྱུར། ཤིན་ཏུ་ལྐོག་གྱུར་བཅས་དབྱེ་བ་མི་འདྲ་བ་གསུམ་ཡོད་པ་ལས། མཐོང་བ་མངོན་གྱུར་གྱི་སྐོར་གཙོ་བོ་ཡིན་པ་དང། ཕྲ་བའི་མི་རྟག་པ་ལྟ་བུ་ཅུང་ཟད་ལྐོག་གྱུར་གྱི་སྟེང་ནས་ཀྱང། བགྲོ་གླེང་ཅུང་ཟད་རེ་འབྱུང་གི་ཡོད་ཀྱང། ཤིན་ཏུ་ལྐོག་གྱུར་གྱི་སྟེང་ལ་ད་ལྟའི་ཆར། ཚན་རིག་དང་འབྲེལ་ལམ་འབྱུང་ཐབས་མེད་པ་ལྟ་བུ་ཞིག་ཡིན། དེའི་རྒྱུ་མཚན་ནི། མཐོང་བ་མངོན་གྱུར་གཞལ་བྱེད་ནི་མངོན་སུམ་ལ་ཐུག་གི་ཡོད་པ་དང། ཅུང་ཟད་ལྐོག་གྱུར་གཞལ་བྱེད་དེ་དངོས་སྟོབས་རྗེས་དཔག་དང། ཤིན་ཏུ་ལྐོག་གྱུར་ནི། ཡིད་ཆེས་རྗེས་དཔག་ལ་བརྟེན་དགོས་པའི་ཆ་ནས་སྦྱིན་པས་ལོངས་སྤྱོད་ཁྲིམས་ཀྱིས་བདེ། ཞེས་པ་ལྟ་བུའི་ལུང་ལ་ཡིད་ཆེས་པའི་སྟོབས་ཀྱིས་གཞལ་དགོས་པ་ཞིག་ཡིན་ཕྱིར། དེ་ལྟ་བུའི་ལུང་ཚད་མར་ཁས་མི་ལེན་པའི་གང་ཟག་ལ་ཡིད་ཆེས་རྗེས་དཔག་གི་ལམ་ནས་ཅི་ཡང་སྒྲུབ་ཏུ་མེད་པ་ཞིག་ཡིན། གྲུབ་མཐའ་རིན་ཆེན་ཕྲེང་བའི་ནང་དུ། གྲུབ་མཐའ་རེ་རེའི་གཞི་ལམ་འབྲས་གསུམ་གྱི་རྣམ་གཞག་བྱས་ཏེ། གྲུབ་མཐའ་དེ་དང་དེ་ཡི་ཡུལ་གྱི་འདོད་ཚུལ་དང། ཚན་པ་གཉིས་སུ་དབྱེ་སྟེ་བཤད་པ་ལ་དགོས་པ་ཡོད་དེ། དེ་ཡང་ཡུལ་ནི་གཞིའི་ངོ་བོ་ལ་གོ་དགོས་པ་སྟེ། གོང་དུ་བཤད་པའི་ཤེས་པར་བྱ་བའི་ཆོས་གཞི་ལྔར་བསྡུ་བ་དང། ཡུལ་ཅན་ལ། གང་ཟག་དང་ཤེས་པ། བརྗོད་བྱེད་ཀྱི་སྒྲ་བཅས་དབྱེ་བ་གསུམ་འཇོག་གི་ཡོད་པ་སྟེ། ལམ་དེ་ཉིད་ཤེས་པའི་ཁོངས་སུ་འདུས་ནས་ཡོད་པ་དང། འབྲས་བུ་མཐར་ཐུག་པ་དེ་ཡང་ཡུལ་ཅན་དང་འབྲེལ་ནས་ཡོད་པ་ཞིག་ཡིན། གྲུབ་མཐའ་འདིའི་ལུགས་ལ་དངོས་པོ་ཡིན་ན་རྫས་གྲུབ་ཡིན་པས་ཁྱབ་པ་ཡོད་ཀྱང། རྫས་ཡོད་ཡིན་པས་མ་ཁྱབ་སྟེ། དོན་དམ་བདེན་པ་དང་རྫས་ཡོད་དོན་གཅིག་ཅིང། ཀུན་རྫོབ་བདེན་པ་དང་བཏགས་ཡོད་དོན་གཅིག་ཏུ་བཞེད་པ་ཡིན་ཞིང། གཞིའི་ཆོས་རྣམས་བདེན་པ་གཉིས་སུ་དབྱེ་བ་དང་ཟག་བཅས་དང་ཟག་མེད་གཉིས་སུ་དབྱེ་བ་སྟེ། བཅོམ་པའམ་བློ་ཡིས་ཆ་ཤས་སོ་སོར་བསལ་བ་ན། རང་འཛིན་བྱེད་ཀྱི་བློ་འདོར་དུ་རུང་བར་དམིགས་པ་སྟེ། ཀུན་རྫོབ་བདེན་པའི་མཚན་ཉིད་དུ་བཞག་པའི་གོ་དོན་ནི། དཔེར་ན་རྫ་བུམ་ལྟ་བུ་བཤིག་པའི་ཚེ་ན། བུམ་པར་འཛིན་བྱེད་ཀྱི་བློ་ཉམས་འགྲོ་བར་བཤད་ཅིང། བཅོམ་པའམ། བློས་ཆ་ཤས་སོ་སོར་བསལ་ན། རང་འཛིན་བྱེད་ཀྱི་བློ་འདོར་དུ་མི་རུང་བ་སྟེ་དོན་དམ་བདེན་པའི་མཚན་ཉིད་དང། རྡུལ་ཕྲན་ཕྱོགས་ཀྱི་ཆ་མེད་དང། ཤེས་པ་སྐད་ཅིག་ཆ་མེད། འདུས་མ་བྱས་ཀྱི་ནམ་མཁའ་ལྟ་བུ། དེའི་མཚན་གཞི་ལ་བཞག་འདུག་པ་སོགས་ལ་བསམ་གཞིག་བྱས་ན། ངོ་མཚར་སྐྱེ་འོས་པའི་ལྟ་བ་སྣ་ཚོགས་ཤིག་མྱོང་དུ་ཡོད་པ་དེ་ཡིན། ན། གང་དག་དགའ་ཕྱོགས་རིགས་ཡོད་པ་ཡིན་ཕྱིན་ཆད་ལ་ཡང་ཁོ་རང་ཅིག་ད་དོན་བྱེད་པའམ་རང་རང་གིས་ཅིག་དོན་བྱེད་པ་འདྲ་བོ། ཅིག་དོན་བྱེད་ནུས་པ་འདྲ་བོ། དེ་འདྲས་ཀྱི་པའི་རང་བཞིན་ཅན་པར་བ་ཅིག་དག་གོ་ཡོད་གོ་ཡིན་དུས་ཙང་ནས་དོན་བྱེད་པ། དོན་བྱེད་ནུས་པ་དངོས་པོའི་མཚན་ཉིད་མཚན་ཉིད་དང་དངོས་པོ་ཡོད་པ་ཤེས་བྱ། འོ་དེ་འདྲ་བྱས། དངོས་པོ་རྣམས་དོན་གཅིག། འདུས་མ་བྱས་ཀྱི་ཆོས་རྣམས་རྟག་པའི་དངོས་པོ་དང། དེའི་ཕལ་ཆེར། ད་རྒྱུན་གྱི་རྟགས། ད་རྒྱུན་གྱི་སོགས་པའི་ད་ག་འདྲ་བའི་རྟག་ཏུ་གནས་མཁན་གྱི་རྟག་པ་ཅིག་ལ་གོ་དགོས་མེད་འགྲོ། བྱས་ནི། འདུས་མ་བྱས་ཀྱི་ཆོས་རྣམས་རྟག་པའི་དངོས་པོ་དང། གཟུགས་ཤེས་ལྡན་མིན་འདུ་བྱེད་གསུམ་ནི་མི་རྟག་པའི་དངོས་པོ་འདོད། དངོས་པོ་ལ་རྫས་གྲུབ་ཀྱིས་ཁྱབ་ཀྱང་རྫས་ཡོད་ཀྱིས་མ་ཁྱབ་སྟེ། དོན་དམ་བདེན་པ་དང་རྫས་ཡོད་དོན་གཅིག།

དོན་དམ་བདེན་པ་དང་དོན་དམ་བདེན་པ་དང་རྫས་ཡོད་དོན་གཅིག་ཀུན་རྫོབ་བདེན་པ་དང་བཏགས་ཡོད་དོན་གཅིག་ཏུ་འདོད་པའི་ཕྱིར། བཏགས་ཡོད་དེ་རྫས་གྲུབ་རེད་དེ་རྫས་ཡོད་མ་རེད་གསུངས་རེད། དེ་ལ་དབྱེ་ན་བདེན་པ་གཉིས་སུ་དབྱེ་བ་དང་ཟག་བཅས་ཟག་མེད་གཉིས་སུ་དབྱེ་བ་དང་འཕྲོས་དོན་གཞན་བསྟན་པའོ། དང་པོ་ནི་ད་བདེན་གཉིས་བཤད་བསྡད་ཡ་དེ། ཕྱི་པ་ཚོས་བདེན་གཉིས་བཤད་ཀྱི་ཡོད་རེད་ལ། ད་ནང་པའི་གྲུབ་མཐའ་ཡོངས་རྫོགས་ལོག་གི་བདེན་པ་གཉིས་ཀྱི་རྣམ་བཞག་འདི་གསུང་གི་ཡོད་རེད། ད་བདེན་པ་གཉིས་ཀྱི་རྣམ་གཞག་གསུང་ཡ་དེ་སྣང་ཚུལ་དང་གནས་ཚུལ་གྱི་ཐོག་ནས་ཕལ་ཆེར་སྤྱི་མཐུན་པོ་ཏོ་བཤད་ཆོག་གི་མི་རེད་བསམ་གི། དང་དེ་ལ། བཅོམ་པའམ་བློས་ཆ་ཤས་སོ་སོར་བསལ་བ་ན་རང་འཛིན་གྱི་བློ་འདོར་དུ་རུང་བའི་ཆོས་སུ་དམིགས་པ་དེ་ཀུན་རྫོབ་བདེན་པའི་མཚན་ཉིད། མཚན་གཞི་ནི་རྫ་བུམ་དང་ཕྲེང་བ་ལྟ་བུ། གང་ལ་བཅོམ་དང་བློ་ཡིས་གཞན་བསལ་ན་དེ་བློ་མི་འཇུག་པ་བུམ་ཆུ་བཞིན་དུ་ཀུན་རྫོབ་ཏུ་ཡོད་དེ་གསུངས་བསྡད་ཡ་དེ། མངོན་པ་མཛོད་ནང་གསུངས་བསྡད་ཡ་དེ་ཡིན་པ་རེད། མཚན་གཞི་རྫ་བུམ་དང་ཕྲེང་བ་ལྟ་བུ་ཡིན་ཏེ། རྫ་བུམ་ཐོ་བས་བཅོམ་པ་ན་རྫ་བུམ་དུ་འཛིན་པའི་བློ་འདོར་བའི་ཕྱིར་དང། ཕྲེང་བ་ལབ་དུས་ཕྲེང་རྡོག་མང་པོ་ཅིག། ཕྲེང་ཐག་ལ་བརྒྱུས་བྱས། དེ་འདྲ་ཅིག་ལ་ཡ་ད་ཕྲེང་བ་ཟེར་ཐ་སྙད་བཞག་པ་ཡིན་དུས་ཙང་ནས་དེ། རྡོག་པོ་སོ་སོ་ནས་བསལ་བ་ན་ཕྲེང་བ་འཛིན་པའི་བློ་འདོར་བའི་ཕྱིར། ཡང་བཅོམ་པའམ་བློས་ཆ་ཤས་སོ་སོར་བསལ་བ་ན་རང་འཛིན་གྱི་བློ་འདོར་དུ་མི་རུང་བའི་ཆོས་སུ་དམིགས་པ་དེ་དོན་དམ་བདེན་པའི་མཚན་ཉིད་མཚན་གཞི་ནི་རྡུལ་ཕྲན་ཕྱོགས་ཀྱི་ཆ་མེད་དང་ཤེས་པ་སྐད་ཅིག་ཆ་མེད་དང་འདུས་མ་བྱས་ཀྱི་ནམ་མཁའ་ལྟ་བུ་ཡིན་ཏེ། དང་མཛོད་ཀྱི་ལུང་དུ་གསུངས། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་བྱམས་པ་ཕུན་ཚོགས་ལགས་ནས་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་གནང་གི་རེད།
གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་རྩོམ་སྒྲིག་གནང་བའི་ཁ་བྱང་དུ་ལྷ་སའི་སྔོན་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི་ལེ་ཚན་གོང་མའི་ཞུས་མཚམས་ལེའུ་བདུན་པ་ལྕགས་པོ་རི་དང་དེའི་ཉེ་ཁུལ་གྱི་གནའ་ཤུལ་ཁག་གི་ལོ་རྒྱུས་ངོ་སྤྲོད་ཅེས་པའི་ནང་གསེས་ཆ་ལྕགས་པོ་རིའི་གོ་མཛོད་རྡོ་རྗེ་གླིང་ཞེས་པའི་ནང་དོན་འདི་ནས་བརྒྱུད་བསྒྲགས་ཞུ་དགོས་ཡིན། ཆ་ལྕགས་པོ་རིའི་གོ་མཛོད་རྡོ་རྗེ་གླིང་གོ་མཛོད་རྡོ་རྗེ་གླིང་ནི་ལྷ་ལྡན་ལྕགས་པོ་རིའི་རྒྱབ་ངོས་སུ་གནས་ཤིང། དེ་ནི་སྔར་བོད་གཞུང་དགའ་ལྡན་ཕོ་བྲང་པའི་དུས་སྐབས་སུ་གོ་མཚོན་འཇོག་ཡུལ་གྱི་མཛོད་ཁང་སྟེ་དེ་སྔོན་བོད་གཞུང་གི་དམག་མིའི་གོ་ཁྲབ་དང་མཚོན་ཆ་རྫས་མདེལ་ལ་སོགས་འཇོག་ཡུལ་གྱི་ཁང་པ་ཞིག་ཡིན་ལ་དེང་སྐབས་རྒྱ་ཕྱོགས་ནས་གཏོར་བཤིག་གིས་དེ་ཁུལ་དུ་ལས་ཁུངས་ཁག་མང་དང་རྒྱ་རིགས་སྡོད་གནས་ཀྱི་ཁང་གྲོང་གསར་སྐྲུན་གྱིས་གོ་མཛོད་རྡོ་རྗེ་གླིང་ཞེས་པ་དེ་དེང་སྐབས་མིག་ལམ་དུ་མཐོང་རྒྱུ་མེད། དེ་དང་ཉེ་བའི་སར་པཎ་ཆེན་རིན་པོ་ཆེའི་བཞུགས་གནས་རྡོ་རྗེ་ཕོ་བྲང་ཞེས་པ་ཞིག་ཡོད་ཅིང་དེར་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་བཅུ་པ་མཆོག་ཕེབས་བཞུགས་གནང་མྱོང་ཡོད་པ་བཅས་སོ། སྙན་གྲགས་ཅན་གྱི་མཆོད་རྟེན་བྲག་སྒོ་ཀ་ལིང་བྲག་སྒོ་ཀ་ལིང་མཆོད་རྟེན་དེ་ཡང་བྲག་སྒོ་ཞེས་པ་ཀུན་གྱིས་མཁྱེན་གསལ་ལྟར་བྲག་གི་སྒོ་དང་ཀ་ནི་ནི་ལེགས་སྦྱར་གྱི་སྐད་དེ། མཆོད་རྟེན་བུམ་པའི་འོག་ནས་འགྲོ་ས་ཡོད་པའི་སྒོ་ཡི་དོན་ཡིན། བྲག་སྒོ་ཀ་ནིའི་མཆོད་རྟེན་ནི་ལྷ་སའི་དམར་པོ་རི་དང་ལྕགས་པོ་རི་གཉིས་ཀྱི་བར་དུ་གནས་ཤིང་མཆོད་རྟེན་ཆེ་ཆུང་གསུམ་ཡོད་པ་ལས་མཆོད་རྟེན་ཆེ་བ་ཀ་ནི་ལམ་གྱི་དབུས་དང་གཞན་ཆུང་བ་གཉིས་དམར་པོ་རི་དང་ལྕགས་པོ་རི་གཉིས་ཀྱི་རི་སྣ་སོ་སོར་གནས་ཡོད། བྲག་སྒོ་ཀ་ནི་ནི་ལོ་རྒྱུས་ཡུན་རིང་ལྡན་པ་དང་ལྷ་སར་གྲགས་ཆེ་ཙམ་ཡོད་པའི་མཆོད་རྟེན་ཞིག་ཡིན། གནས་འདིར་མཆོད་རྟེན་འདི་འདྲ་ཞིག་བཞེངས་པའི་དགོས་པ་ནི། སྔ་དུས་ལྕགས་པོ་རི་དང་དམར་པོ་རི་གཉིས་མུ་འབྲེལ་ནས་གླང་པོ་ཆེ་དང་སེང་གེ་མཇུག་མ་སྦྲེལ་བ་ལྟ་བུ་ཡོད་པ་ནི་ས་དཔྱད་ཀྱི་དབང་དུ་ཧ་ཅང་དགེ་མཚན་ལྡན་པ་ཞིག་ཡིན་པ་སྟེ། རྒྱ་བཟས་བོད་དུ་བསྣམས་ཕེབས་པའི་ས་དཔྱད་ཡིག་རིགས་དང་རྒྱ་གར་གྱི་པཎྜི་ཏ་དུ་ཧར་ནག་པོས་བོད་དུ་བསྣམས་ཕེབས་པའི་ས་དཔྱད་ཡིག་རིགས་ནང་ཡུལ་ལྗོངས་དང་རྒྱལ་པོའི་ཕོ་བྲང་ཆགས་སའི་ཐང་མཐིལ་དུ་རི་ཆུང་གི་སྣེ་ཕན་ཚུན་འབྲེལ་བ་ཡོད་ན་ཡུལ་སྡེ་དེའི་མི་རྒྱུད་ནང་ཤེས་ཡོན་འཛོམས་ཤིང་འཇོན་ཐང་ལྡན་པའི་རྒྱུད་པ་བར་མཚམས་མ་ཆད་པ་ཡོང་བ་དང་རི་སྣ་ཕན་ཚུན་ཆད་ན་དེ་ལས་ལྡོག་པའི་དམག་དང་མུ་གེ་སོགས་ཀྱི་སྐྱོན་ཆ་འབྱུང་ཚུལ་བཤད་ཡོད། བཤད་སྲོལ་ལ། རྒྱ་བཟའ་སྔ་ཕྱི་གཉིས་བྱུང་བ་ལས་རྒྱ་བཟའ་ཕྱི་མ་གྱིམ་ཤིང་ཀོང་ཇོ་བོད་དུ་ཕེབས་ནས་ལོ་ཤས་སོང་རྗེས་བཙུན་མོ་བགྲེས་པ་སྣ་ནམ་བཟའ་ལ་སྲས་ཁྲི་སྲོང་ལྡེ་བཙན་སྐུ་འཁྲུངས་སྐབས་དེར་རྒྱ་བཟའ་དང་སྣ་ནམ་བཟའ་གཉིས་ཀས་སྲས་ཁྲི་སྲོང་ལྡེ་བཙན་རང་ཉིད་ཀྱི་སྲས་ཡིན་པའི་རྩོད་གླེང་དང་འཕྲོག་རེས་བྱུང་ཞིང་ཐ་མའི་མཇུག་བསྡོམས་ཐད་བོད་ཀྱི་ལོ་རྒྱུས་སྔ་ཤོས་སུ་གྲགས་པ་སྦ་བཞེད་དང་ཉང་ཉི་མ་འོད་ཟེར་གྱིས་མཛད་པའི་ཆོས་འབྱུང་མེ་ཏོག་སྙིང་པོ་གཉིས་ནང་འཁོད་དོན་དུ། སྐབས་དེར་སྲས་ཁྲི་སྲོང་གི་ཡུམ་རྒྱ་བཟའ་དང་སྣ་ནམ་བཟའ་སུ་ཡིན་མིན་རྒྱལ་བློན་སུས་ཀྱང་ཐག་གཅོད་བྱེད་ཐབས་མ་བྱུང་བར། སྣ་ནམ་བཟས་འཕྲོག་པ་དང་དེ་ལ་བརྟེན་ནས་རྒྱ་བཟའ་ཧ་ཅང་ཁྲོས་ཏེ་སྟག་རི་དང་སེང་རི་གཉིས་ཀྱི་མཇུག་མ་འབྲེལ་བཅད་པ་དང། དེ་བཞིན་ལྷོ་ཁ་སོགས་ས་གནས་གཞན་ལ་ཡོད་པའི་རི་དཔྱད་བཟང་བ་ཚང་མ་རྒྱ་བཟས་མེད་པར་བཟོས་པ།

ལོ་རྒྱུས་དངོས་ཡོད་མིན་པའི་དབང་གིས་རེད། ཡོངས་གྲགས་ཀྱི་ལོ་རྒྱུས་མང་པོའི་ནང་བཤད་སྲོལ་དུ་རྒྱ་བཟའ་གྱིམ་ཤིང་ཀོང་ཇོ་གོང་མའི་སྲས་མོ་ངོ་མ་ཡིན་པ་དང་ཐོག་མར་རྒྱལ་པོ་ཁྲི་ལྡེ་གཙུག་བརྟན་གྱི་སྲས་འཇང་ཚ་ལྷ་དབོན་གྱི་བཙུན་མོར་བླངས་པ་ཡིན་ཀྱང་ཀོང་ཇོ་བོད་དུ་མ་འབྱོར་གོང་དུ་སྲས་འཇང་ཚ་ལྷ་དབོན་རྟས་གཡུགས་ནས་གྲོངས་པ་སྟེ་རྒྱལ་པོ་ཁྲི་ལྡེ་གཙུག་བརྟན་གྱི་བཙུན་མོར་བཞེས་ཤིང། འདི་ལ་སྲས་ཁྲི་སྲོང་ལྡེ་བཙན་འཁྲུངས་པ་སྟེ་བཙུན་མོ་ཆེ་བ་སྣ་ནམ་བཟས་འཕྲོག་ཚུལ་འཁོད་ཡོད། ལོ་རྒྱུས་ཀྱི་བདེན་དོན་དངོས་ནི་ཏུན་ཧོང་ནས་ཐོན་པའི་ཡིག་རྙིང་དང་ཐང་དེབ་གསར་རྙིང་སོགས་ལོ་རྒྱུས་ཁུངས་ལྡན་རྣམས་སུ་རྒྱ་བཟའ་གྱིམ་ཤིང་ཀོང་ཇོ་གོང་མ་ཐང་ཀྲུང་ཙུང་གི་ཡང་ཚ་ཡིན་པ་ལས་སྲས་མོ་ངོ་མ་མིན་པ་དང། རྒྱ་བཟའ་གྱིམ་ཤིང་ཀོང་ཇོ་བོད་དུ་ཕེབས་སྐབས་རྒྱལ་པོ་ཁྲི་ལྡེ་གཙུག་བརྟན་དགུང་ལོ་བདུན་ལས་མ་ལོན་པའི་རྒྱལ་སྲས་ཤིག་ཡིན་པ་དང། སྲས་འཇང་ཚ་ལྷ་དབོན་དང་གྱིམ་ཤིང་ཀོང་ཇོ་གཉིས་ཀ་ལོ་གཅིག་གི་ནང་སྔ་རྗེས་སུ་འདས་པར་ཏུན་ཧོང་ཡིག་རྙིང་ན་གསལ་པོར་འཁོད་ཡོད་པས། ཀིམ་ཤིང་ཀོང་ཇོ་བཙུན་མོར་བཞེས་མཁན་གྱི་རྒྱལ་པོ་ནི་འདུས་སྲོང་མང་པོ་རྗེ་ཡིན་པ་ལས་ལྗང་ཚ་ལྷ་དབོན་དང་ཁྲི་ལྡེ་གཙུག་བརྟན་གཉིས་ཀ་མིན་པ་དང་རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱི་མ་ཡུམ་ནི་སྣ་ནམ་བཟའ་ཡིན་པ་ལས་རྒྱ་བཟའ་ཀིམ་ཤིང་ཀོང་ཇོ་མིན་པ་ར་སྤྲོད་ཐུབ་པ་སོགས་ཀྱི་དངོས་ཡོད་ལོ་རྒྱུས་དེབ་ཐེར་མང་པོར་འཁོད་ཡོད། ད་དུང་ཕྱོགས་གཞན་ཞིག་ནས་བོད་ཡིག་གི་ལོ་རྒྱུས་གོང་གསལ་འདིར་སྟག་རི་དང་སེང་རིའི། མཇུག་མ་འབྲེལ་བ་ཞེས་པའི་སྟག་རི་ནི་བ་མ་རི་སྟག་མོ་ཚང་དུ་འཛུལ་བ་ལྟ་བུར་ཡོད་པ་དེ་ཡིན་པ་དང་ལྕགས་པོ་རི་སེང་གེ་གནམ་དུ་མཆོངས་པ་ལྟ་བུར་ཡོད་པ་དེ་ཡིན་པས་འདི་གཉིས་མཐུད་ཕྱིར་བཞག་དགོས་ན་བ་མ་རི་དང་ལྕགས་པོ་རིའི་རི་སྣ་གཉིས་ལ་མཆོད་རྟེན་རེ་དང་དཀྱིལ་དུ་ཀ་ནིའི་མཆོད་རྟེན་བཅས་བཞེངས་དགོས་ཀྱང་རི་སྣ་གཉིས་བཅད་པ་ནི་སྟག་རི་དང་སེང་རི་གཉིས་ཡིན་པའི་ཐོག་དེར་མཆོད་རྟེན་མ་བརྩིགས་པར་སེང་རི་ལྕགས་པོ་རི་དང་གླང་པོ་ཆེ་བྲེས་ལ་ཉལ་བ་ལྟ་བུའི་དམར་པོ་རི་གཉིས་ཀྱི་རི་སྣ་དེར་ཀ་ནིའི་མཆོད་རྟེན་བརྩིགས་ཡོད་པ་དེར་ཡང་ལོ་རྒྱུས་སྔ་ཕྱིའི་ཚིག་ལ་འགལ་བ་ལྟག་སྤྲོད་ཀྱི་སྐྱོན་ཆེན་པོ་ཡོད་ལ། ལོ་རྒྱུས་ཡིག་ཆ་ཁག་མང་པོའི་ནང་སྟག་རི་དང། སེང་རི་བར། ཀ་ནི་ས་འབྲེལ་ཞེས་རི་སྣ་གཉིས་མཇུག་མ་འབྲེལ་བ་བཅད་པའི་རི་ནི་སྟག་རི་སྟེ་ཡོངས་གྲགས་སུ་བ་མ་རི་འབོད་པ་འདི་དང། སེང་རི་ནི་ལྕགས་པོ་རི་ཡིན་པར་གཅིག་མཐུན་འབྱུང་བས་དཔྱད་གཞི་ཤིན་ཏུ་ཆེའོ། བྲག་སྒོ་ཀ་ནི་མཆོད་རྟེན་གྱི་བྱུང་ཚུལ་དངོས་ནི་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐུ་དུས་སུ་ཆོས་འཁོར་རྣམ་གསུམ་སྟེ། ཁྲ་འབྲུག་དང་བསམ་ཡས་ལྷ་ལྡན་གཙུག་ལག་ཁང་བཅས་ཕན་ཚུན་བར་རྒྱུན་ལྡན་རྒྱལ་བློན་དང་མང་ཚོགས་སོགས་ཀྱི་འགྲིམ་འགྲུལ་བར་མ་ཆད་པར་ཡོད་པ་དང་ལྷོ་ཁ་ནས་ལྷ་ལྡན་བར་གྱི་འགྲིམ་འགྲུལ་ལྟེ་བའི་གཞུང་ལམ་ཆུ་ཤུར་ནས་གསང་ཕུ་མདའ་སྙེ་ཐང་དང་རྐྱང་ཐང་སྒང་རྒྱུད་དུ་འཁེལ་བས། བ་མ་རི་དང་ལྕགས་པོ་རི་དམར་པོ་རི་བཅས་རི་སྣ་ཕན་ཚུན་འབྲེལ་ནས་ཡོད་པ་དེས་ཤིང་རྟ་འཁོར་ལོའི་འགྲོ་ལམ་ལ་དཀའ་ངལ་ཤིན་ཏུ་ཆེ་བར་བརྟེན་རྒྱ་བཟའ་ཀིམ་ཤིང་ཀོང་ཇོས་རི་སྣ་ཁག་གཉིས་ཀྱི་འབྲེལ་ལམ་བཅད་ནས་ཤིང་རྟ་འཁོར་ལོ་ཐད་ཀར་འགྲོ་བདེ་ཡོང་བ་བཟོས་པའི་ཐོག་རི་སྣ་གཉིས་འབྲེལ་མཐུད་བྱས་ཏེ་ས་དཔྱད་མི་ཉམས་པ་གཉིས་ཀ་གོ་གཅིག་ཆོད་ཀྱིས་རི་སྣ་ཕན་ཚུན་གྱི་སྣེ་མོར་མཆོད་རྟེན་རེ་དང། དཀྱིལ་དུ་མཆོད་རྟེན་འོག་སྒོ་ཆེན་བཏོད་པའི་འགྲོ་ལམ་ཡོད་པ་བཟོས་པ་དེ་ལྷ་ས་གྲོང་ཁྱེར་གཞུང་སྒོ་ལྟ་བུར་མཛེས་ཤིང་བརྗིད་ཆགས་ཤིག་ཏུ་གྱུར་བ་ཡིན། དེ་ནས་གཙང་པ་རྒྱལ་པོ་ཀརྨ་བསྟན་སྐྱོང་དབང་པོས་བོད་ཁམས་ལ་མངའ་དབང་བསྒྱུར་བའི་སྐབས་སུ་པོ་ཏཱ་ལའི་འཕགས་པ་ལྷ་ཁང་གི་ཤར་ངོས་ནས་མཁར་རྫོང་གཞི་རྒྱ་ཆེ་ཙམ་ཞིག་བརྒྱབ་ཚུལ་སྐྱིད་ཤོད་ཞབས་དྲུང་བསྟན་འཛིན་བློ་བཟང་རྒྱ་མཚོའི་རྣམ་ཐར་ནང་གསལ་བ་མ་ཟད།

ཤིང་བཟོ་བ་གཙང་དུ་ལོག་རྒྱུར་བྲེལ་བ་བྱས་པས་རྩིག་རྨང་བརྟན་པོ་མ་བྱུང་བར་བརྟེན་གས་སྐྱོན་ཆེན་པོ་ཐེབས་ནས་ཡང་བསྐྱར་རྗེས་ལོ་ཕྱི་ལོ་ཆིག་སྟོང་དྲུག་བརྒྱ་དྲུག་ཅུ་རེ་བདུན་ལོར་ཉམས་གསོ་མཛད་པ་དང་རྒྱལ་དབང་ལྔ་པ་ཆེན་པོ་མཆོག་རང་ཉིད་ཀྱིས་སྐུལ་ཁྲིད་དང་རབ་གནས་ཀྱང་གནང་ཡོད་ལ་རྒྱལ་དབང་སྐུ་ཕྲེང་བརྒྱད་པ་དང་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་རྣམ་གཉིས་ཀྱི་སྐུ་དུས་སུ་ཡང་རྒྱ་ཆེ་བའི་ཉམས་གསོ་གནང་ཡོད། སྔར་གྱི་ལོ་རྒྱུས་ཅན་གྱི་མཆོད་རྟེན་རྣམ་གསུམ། རིག་གསར་སྐབས་རྩ་གཏོར་སོང་ཡང་དེང་སྐབས་སྲ་ཞིང་བརྟན་ལ་བཟོ་བཀོད་བརྗིད་ཆགས་ཤིང་རྣམ་པར་བཀྲ་བའི་མཆོད་རྟེན་འདི་དག་ཉམས་གསོ་གནང་སྟེ་སྐྱེ་བ་ཀུན་གྱི་མིག་ལམ་དུ་ཁྲ་ལམ་མེར་མཐོང་རྒྱུ་ཡོད་ལ་ལྷ་སའི་ནུབ་ཕྱོགས་ནས་ཡོང་མཁན་རྣམས་བྲག་སྒོ་ཀ་ནི་བརྒྱུད་ནས་ཡོང་གི་ཡོད་པས་འདི་ནི་ལྷ་སའི་ནུབ་ངོས་ཀྱི་གཞུང་སྒོ་ལྟ་བུ་ཞིག་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོར་རིག་གནས་གསར་བརྗེ་ཆེན་པོ་ཞེས་པའི་ཟིང་འཚུབ་སྐབས་མཆོད་རྟེན་གསུམ་ཀ་གཏོར་བརླག་བཏང་མཐར་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོར་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་པོ་འཚོགས་སྐབས་བྲག་ལྷ་ཀླུ་སྒུག་དགོན་ནས་བྲག་སྒོ་ཀ་ནི་མཆོད་རྟེན་གསར་བཞེངས་བྱ་རྒྱུའི་ཞལ་འདེབས་བསྡུ་སློང་བྱས་པར་དད་ལྡན་རྒྱ་ཆེའི་མང་ཚོགས་ནས་བྲག་སྒོ་ཀ་ནི་བསྐྱར་བཞེངས་ཉམས་གསོའི་ཞལ་འདེབས་སུ་དངུལ་འབོར་ཤུགས་ཆེ་ཕུལ་འབྱོར་བྱུང་བ་བཞིན། གོང་རིམ་ལ་ཉམས་གསོ་ཆོག་པའི་འགྲོ་ལུགས་ཀྱི་སྙན་ཞུ་རིམ་པར་ཕུལ་ཡང་དོན་མེད་སྙད་འདོགས་སྣ་ཚོགས་ཀྱིས་ཆོག་མཆན་མ་ཐོབ་ཁར། མང་ཚོགས་ནས་དད་འབུལ་བྱུང་བའི་དངུལ་འབོར་ཡོངས་རྫོགས་གཞུང་བཞེས་བཏང་ཞིང། སྐབས་དེར་གཞས་མ་གྲགས་ཅན་ཟླ་སྒྲོན་ལགས་ནས་པོ་ཏ་ལ་ནས་བལྟས་པས་བྲག་སྒོ་ཀ་ནི་དྲན་བྱུང། མངོན་པར་མཇལ་རྒྱུ་མེད་དུས་ང་རང་སེམས་པ་སྐྱོ་བྱུང། མཆོད་རྟེན་བྲག་སྒོ་ཀ་ནི་ལྷ་ལྡན་མཛེས་པའི་རྒྱན་རེད། མཆོད་རྟེན་བཞེངས་རོགས་གནང་དང་ཞལ་འདེབས་ང་རས་ཕུལ་ཆོག་བར་མ་རི་ནས་བལྟས་པས་བྲག་སྒོ་ཀ་ནི་དྲན་བྱུང། དྲོ་སྐྱིད་ཉི་མའི་འོད་ཟེར་དམངས་ཀྱི་སེམས་པ་མཚོན་ཡོད། མཆོད་རྟེན་བྲག་སྒོ་ཀ་ནི་ལྷ་ལྡན་མཛེས་པའི་རྒྱན་རེད། མཆོད་རྟེན་བཞེངས་རོགས་གནང་དང་ཞལ་འདེབས་ང་རས་ཕུལ་ཆོག་ཅེས་པའི་གླུ་གཞས་ཀྱང་བཏང་ཡོད་ལ་སྐབས་དེར་གླུ་གཞས་འདི་ཉིད་ཆབ་སྲིད་ཐོག་ནས་གོ་རྒྱུ་ཆེན་པོ་ཡོད་པའི་གླུ་གཞས་གྲགས་ཅན་ཞིག་ཏུ་ཡང་གྱུར། མཐར་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་མཆོད་རྟེན་གསུམ་པོ་བསྐྱར་བཞེངས་ཏེ་གནའ་བོའི་བརྗིད་ཉམས་སླར་ཡང་མངོན་པར་བྱས་པ་ནི་དགའ་བསུ་བྱེད་འོས་པ་ཞིག་ཡིན། བྲག་སྒོ་ཀ་ནི་མཆོད་རྟེན་གསུམ་ལས་དབུས་ཀྱི་མཆོད་རྟེན་ནི་ཆོ་འཕྲུལ་མཆོད་རྟེན་གྱི་བཟོ་དབྱིབས་དང་ལྕགས་པོ་རིའི་སྣེར་བསྐྲུན་པའི་མཆོད་རྟེན་ནི་བྱང་ཆུབ་མཆོད་རྟེན་ཡིན། དམར་པོ་རིའི་རི་སྣེར་བསྐྲུན་པའི་མཆོད་རྟེན་ནི་རྣམ་རྒྱལ་མཆོད་རྟེན་བཅས་ཡིན། ཐེངས་འདིའི་ཞི་འཛོམས་ཟླ་དཀར་ཤར་ནས་ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཁྱེད་ཡང་འཇམ་དཔལ་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།